གསན་མཁན་རྣམས་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ལས་འགུལ་སྤེལ་ཤུགས་ཆེ་རུ་གཏང་རྒྱུ་ཡིན་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་ལ་དམིགས་ཏེ་ལ་དྭགས་བོད་ཁྱིམ་སློབ་གྲྭར་བོད་ལྗོངས་ང་ཚོའི་ཕ་ཡུལ་ཉིན་མོ་སྲུང་བརྩི་ཞུས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཡང་བོད་ཀྱི་ཆོས་དང་རིག་གཞུང་གིས་ཕྱི་རྒྱལ་སློབ་མ་ཚོར་བག་ཆགས་བཟང་པོ་བཞག་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་དོན་ལས་འགུལ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་ཀྱི་མགྲིན་ཚབ་པ་བློ་བཟང་ཚེ་བརྟན་ལགས་དང་ལྷན་དུ་དེང་སྐབས་བོད་མིའི་སྤྱི་ཚོགས་ཁྲོད་དྲ་རྒྱའི་བདེ་འཇགས་དང་འབྲེལ་བའི་གོ་རྟོགས་ཇི་ཡོད་སོགས་ཀྱི་ཐད་གོ་བསྡུར་ཞུས་པ་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཐེངས་འདིའི་གསར་འགྱུར་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མིང་དབྱངས་སྒྲོན་གཉིས་ནས་སྙན་སྒྲོན་ཞུ་བ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་ཆོས་དེ་མིའི་སེམས་ནང་ཞི་བདེ་བསྐྲུན་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་རེད་ཅེས་མི་དམངས་མཇལ་ཁའི་སྐབས་སུ་བཀའ་གནང་འདུག། Buddha Dharma I think quite།

དེ་ག་ནང་བཞིན་ནང་ཆོས་ཀྱིས་མིའི་སེམས་ནང་གི་ཁོང་ཁྲོ་དང་ཕྲག་དོག་ང་རྒྱལ་སོགས་ནས་རྣམ་པར་རྒྱལ་ཐུབ་པ་ཡོང་གི་ཡོད་པ་ཤེས་རྟོགས་གསལ་པོ་བྱུང་ནས་ཕྱིའི་རྒྱལ་ཁབ་ཁག་ནང་ནང་ཆོས་ལ་ཐུགས་སྣང་གནང་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་རེད། ནང་ཆོས་དེ་དཔེ་ཆ་ལྟ་ཀློག་བྱེད་པ་གཅིག་པུ་མ་ཡིན་པར། ནང་སེམས་ནང་ཞི་བདེ་སྐྲུན་ཐབས་ཆེད་བསམ་བློ་རྒྱ་ཆེ་ས་ནས་གཏང་དགོས་པ་དེ་ཧ་ཅང་གི་གལ་འགངས་ཆེན་པོ་རེད་ཅེས་སོགས་བཀའ་གནང་འདུག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བར་ལམ་མགུལ་ཆམ་བཞེས་པ་དྭངས་སྐྱེད་བྱུང་ཡོད་རུང་སྔོན་འཆར་ལྟར་དུས་ཐུང་ནང་ཕྱོགས་མཐར་ཆིབས་བསྒྱུར་གནང་ཚེ་སྐུ་གཟུགས་ལ་བརྡབ་གསིག་དང་འདུ་འཛོམས་ཆེ་སར་ཆམ་རིམས་སོགས་ཀྱི་ཉེན་ཁ་ཡང་ཡོད་པའི་རྐྱེན་གྱིས། གནས་ཆུང་ཆོས་རྒྱལ་ཆེན་པོའི་བཀའ་ལུང་དགོངས་དོན་དང་སྐུའི་བླ་སྨན་པ་རྣམས་ནས་ཀྱང་དུས་ཡུན་རིང་ཙམ་སྐུ་ངལ་གསོ་གལ་ཆེ་བའི་གསོལ་འདེབས་ཞུས་དོན་ལྟར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་སྒང་ཏོག་ཏུ་ཆིབས་བསྒྱུར་མཛད་འཆར་དང་སྤྱི་ཟླ་བཅུ་གཅིག་པའི་ཟླ་དཀྱིལ་ནས་སྤྱི་ཟླ་བཅུ་གཉིས་པའི་ཟླ་དཀྱིལ་བར་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧུན་སུར་བཅས་ཀྱི་མཛད་འཆར་རྣམས་ཕྱིར་འཐེན་ཞུས་གནང་ཡོད་པ་རེད། འོན་ཀྱང་སྤྱི་ཟླ་བཅུ་གཉིས་པའི་ཟླ་དཀྱིལ་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བསྐྱངས་གནང་རྒྱུའི་མཛད་འཆར། ད་ལྟའི་ཆར་འགྱུར་བ་མེད་པ་བཅས་དགའ་ལྡན་ཕོ་བྲང་ཡིག་ཚང་ནས་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ཉིན་གསལ་བསྒྲགས་སྤེལ་གནང་འདུག། ཡང་བོད་དོན་ཆེད་བཞུགས་སྒར་དྷ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བཞིན་པ་འཇམ་དབྱངས་བསྟན་འཛིན་ལགས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་བསམ་ཡས་གླིང་བོད་མིའི་གཞིས་སྒར་ནང་ཕེབས་འབྱོར་སྐབས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ས་གནས་བདེ་དོན་དབུས་པའི་བོད་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག། དེ་ཡང་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་ནམ་ཡང་མ་བརྗེད་ཅེས་པའི་འབོད་ཚིག་འོག་བཞུགས་སྒར་དྷརམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་གྱང་ཐག་ཀི་ལོ་མི་ཀྲར་ཉིས་སྟོང་ལྷག་གི་སར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདི་བཞིན་འདི་ཟླའི་ཚེས་བཅུ་གཉིས་ཉིན་ཏེ་སྐུའི་བླ་གཟའི་ཉིན་བཞུགས་སྒར་དྷརམ་ས་ལ་ནས་དབུ་འཛུགས་གནང་སྟེ་ཉིན་རེར་གྱང་ཐག་ཀི་ལོ་མི་ཀྲར་དྲུག་ཅུ་ནས་བདུན་ཅུ་ལྷག་བར་དང།

བདུན་ཕྲག་གཅིག་ལྷག་ཙམ་ཕྱིན་པའི་རྗེས་སུ་འདི་ཟླའི་ཚེས་བཅུ་དགུ་སྟེ་རེས་གཟའ་ཕུར་བུའི་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ལ་ཕེབས་འབྱོར་སྐབས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ས་གནས་བདེ་དོན་གཉིས་ནས་ཁོང་ལ་དགའ་བསུའི་སྣེ་ལེན་ཞུ་རྒྱུའི་མཛད་རིམ་ཞིག་ས་གནས་ཀྱི་དགོན་པའི་མདུན་ལ་གོ་སྒྲིག་ཞུས་འདུག་པས།

སོ་སོའི་གི་དོན་ཚན་འདི་ཚོ་མར་འདུག་སེ་བཤད་ཨ་ནི་མི་མང་ཚོ་ལ་ཡང་སྐད་ཆ་འདི་ཚོ་བཤད་ཡོད་འདི་ཚོ་མི་མང་ཚོ་ཡང་ཐུགས་མཉེས་པོ་འགྲོ་བ་ཞིག་གནང་སོང་ད་སོ་སོའི་གི་སྔོ་ལྗང་ནས་དངོས་གནས་དྲང་གནས་གི་ད་ད་རེད་འདུག་སེ་བྱས་རྐང་འཁོར་དང་གོམ་བགྲོད་ཆབས་ཅིག་ལ་ཡར་འདུག་སེ་བྱས་ད་ཐོན་འགྲོ་གི་ཡོད་སང་ཉིན་ཞོགས་པའི་ཆུ་ཚོད་བརྒྱད་དང་ཕྱེད་ཀ་དགུ་པའི་བར་རུ་ལྡི་ལི་འདུག་སེ་བྱས་མར་ཐོན་ཡས་ཡིན་ཨ་ནི་ད་དེ་ནས་མར་འདུག་སེ་བྱས་མུ་ར་ད་བཱད་ཨ་ལི་གྷར། ཨ་ནི་འདུག་སེ་བྱས་ཨག་ར་འདུག་སེ་བྱས་བརྒྱུད་བྱས་འགྲོ་དགོས་བསམ་ཡག་གི་འདི་ཡོད་ཨ་ནི་བཱ་ར་ན་སི་འདུག་སེ་བྱས་ཨ་ནི་ལཁ་ནོ་ཨ་ནི་འདུག་སེ་བྱས་འདི་འདྲ་བྱས་ནས་འགྲོ་ཡག་གི་འབད་བརྩོན་ཞིག་ཞུ་དགོས་བསམ་ནས་འདི་ཡོད།
ཡང་བསམ་ཡས་གླིང་བོད་མིའི་གཞིས་ཁོངས་མི་མང་རྣམས་ཀྱིས་ཁོང་ལ་ཕེབས་བསུའི་སྣེ་ལེན་གང་གཟབ་ཞུས་པ་ལྟར་ལམ་བར་ཨམ་བཱ་ལ་དང་པཱ་ནི་བཱད་ལ་དགུན་ཚོང་སྐྱོང་མཁན་བོད་མི་རྣམས་ཀྱིས་ཀྱང་དགུན་ཚོང་དབུ་འཛུགས་གནང་སྟེ་ཟླ་བ་རེ་ཟུང་ལས་མ་ཕྱིན་ན་ཡང་ད་དུང་ཁོང་རྣམས་ཀྱིས་འཇམ་དབྱངས་བསྟན་འཛིན་ལགས་མཇལ་འཕྲད་ཞུ་བར་ཕེབས་ནས་ཁོང་ལ་ཞལ་འདེབས་སོགས་ཕུལ་གནང་འདུག་འཇམ་དབྱངས་བསྟན་འཛིན་ལགས་ཀྱིས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདི་སྤེལ་དགོས་དོན་གཙོ་བོ་ནི་བོད་མི་རིགས་དང་བོད་ཀྱི་བསྟན་པ་ཆབ་སྲིད་བཅས་པའི་དོན་དུ་ཡིན་པ་མ་ཟད་བོད་པའི་གཞོན་སྐྱེས་རྣམས་ཀྱི་བློ་སྟོབས་སྤེལ་ཕྱིར་ཡིན་སྐོར་གསུངས་འདུག། ཡང་ཁོང་གིས་རྐང་འཁོར་སྐོར་སྐྱོད་གནང་སྐབས་རྒྱ་གར་གྱི་གྲོང་གསེབ་གཙོས་པའི་ས་གནས་ཁག་ལ་ཕེབས་དུས། ས་གནས་ཡུལ་མི་རྣམས་ལ་བོད་དང་རྒྱ་གར་གྱི་འབྲེལ་ལམ་དང་བོད་མི་རྣམས་རྒྱ་གར་ནང་བཙན་བྱོལ་དུ་ཕེབས་དགོས་པའི་དགོས་པ་རྒྱུ་མཚན་སོགས་ཀྱི་སྐོར་གོ་རྟོགས་སྤེལ་རྒྱུ་ཡིན་སྐོར་མུ་མཐུད་ནས་གསུངས་དོན། རྒྱ་གར་མི་སེར་ལ་གཙོ་བོ་ད་ཐུགས་རྗེ་ཆེ་བོད་པ་དང་རྒྱ་གར་བར་དུ་གི་འབྲེལ་བ་དང་ཨ་ནི་བོད་པ་ཟེར་ཡ་དེ་ངོ་མ་ཤེས་མཁན་རྣམ་པ་ལ་བོད་པ་ཟེར་ཡ་དེ་མི་རིགས་དེ་འདྲ་དེ་འདྲ་རེད་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཨ་ནི་རྒྱ་གར་ལ་བཙན་བྱོལ་ལ་འབྱོར་བ་རེད་ཨ་ནི་རྒྱ་གར་གྱི་ཨ་ནི་ཐུགས་རྗེ་ཆེ་ཨ་ནི་ང་ཚོ་ལ།

བསྐྱོད་རྒྱུར་རྐང་འཁོར་བཏང་ཟིན་པ་ལས་ད་དུང་གཏོང་རྒྱུ་མང་བ་ལྷག་ཡོད་ན་ཡང་ཁོང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་ཞབས་བརྟན་གསོལ་འདེབས་དང་ཞལ་འདོན་སོགས་འདོན་བཞིན་ཕེབས་ཀྱི་ཡོད་སྟབས་དཀའ་ལས་ཁག་གི་མི་འདུག་ཅེས་གསུངས་དོན། ཁོ་ཡོད་ཚད་འདྲ་ཐག་ཆོད་པད་མ་ཟེར་གྲོགས་ཀྱི་སླད་ཡོད་ནའོ་དེ་འདྲའི་གྲོགས་ཀྱི་སླད་ཡོད་ན་བརྒྱ་ཆ་བདུན་ཅུ་ཐ་མ་ཁོ་ར་གྲོས་བསྡུར་བྱས་ཏེ་ད་བུད་ནས་དཀོན་མཆོག་ཐུགས་རྗེ

དུ་ཕེབས་འབྱོར་བྱུང་མ་ཐག་ས་གནས་དེར་རྒྱ་ནག་གི་གནད་དོན་དབྱེ་ཞིབ་གནང་མཁན་མཁས་དབང་ཞིག་དང་མཇལ་འཛོམས་ཀྱིས་བོད་དོན་སྐོར་གླེང་གནང་འདུག་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་རིགས་ཚོགས་པས་ཇི་ལྟར་གྲ་སྒྲིག་གནང་བ་བཞིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེ་རིང་ནིའུ་ཡོག་ཕུན་ཚོགས་སྡེ་བཞི་གླིང་ཚོགས་ཁང་དུ་སྔ་དྲོའི་ཆུ་ཚོད་དགུ་པ་ནས་དང་པོ་བར་མི་མང་ལ་བཀའ་སློབ་དང་དྲི་བ་དྲིས་ལན་གནང་རྒྱུ་ཡིན་པ་རེད་བཞག། དེ་ཡང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་མཛད་འཆར་དང་འབྲེལ་བའི་སྐོར་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་དོན། དཔལ་ལྡན་སྲིད་སྐྱོང་མཆོག་གི་ད་ལན་དང་སྒྲིག་གཞིའི་གིས་ད་ལྟ་ཉི་མ་ལྔ་གི་མཛད་འཆར་དེ་སྤྲོད་པ་བཅས་ལ་ད་ད་ལྟ་དེ་ནིའུ་ཡོག་ལ་རེས་གཟའ་སྤེན་པའི་གི་ཞོགས་པ་ལ་ཡ་ད་མི་མང་ལ་ཡ་བཀའ་སློབ་ལམ་སྟོན་གནང་ཡ་རེད་དེ་ག་ནང་བཞིན་ཉིན་གུང་རྒྱབ་ལ་བོད་མི་དེ་རྒྱ་རིགས་ཀྱི་གཞོན་སྐྱེས་ཁག་ཅིག་མཉམ་དུ་གསུང་བཤད་གནང་ཡ་དང་ཕར་ཚུར་བཀའ་མོལ་གནང་ཡ་གི་མཛད་རིམ་གནས་ཚུལ་ཅིག་བསྒྲིགས་ཡོད་རེད་དགོང་དག་དེ་ཡག་ད་ནིའུ་ཡོག་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོས་གཟིགས་བྱེད་ཀྱི་འདི་ཅིག་གོ་སྒྲིག་ཞུས་བཞག། དེ་ནས་ཕྱི་ཚེས་ཉི་ཤུ་གཅིག་གི་ཉིན་རྒྱབ་ཆུ་ཚོད་གཉིས་པ་ནས་གསུམ་དང་ཕྱེད་ཀ་བར་ནིའུ་ཡོག་དང་ནིའུ་ཇར་སི་ཁུལ་གྱི་ཆོས་ཚོགས་དང་དགོན་པ་ཁག་གི་དབུ་ལས་ལྷན་རྒྱས་དང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མཇལ་འཛོམས་དང་བཀའ་མོལ་གནང་རྒྱུ། དེ་རྗེས་ཡང་དབུ་མའི་ལམ་དང་བོད་ཀྱི་དོན་གཅོད་ལས་ཁང་ནས་གྲ་སྒྲིག་གནང་སྟེ་ནིའུ་ཡོག་ཏུ་ཡོད་པའི་ཐའེ་ཝན་ལྟེ་གནས་ཁང་གི་ཚོགས་ཁང་ནང་སྲིད་སྐྱོང་མཆོག་གིས་དེ་ཡོད་བོད་རིགས་དང་རྒྱ་རིགས་གཞོན་སྐྱེས་ཚོ་དང་མཇལ་མོལ་གནང་རྒྱུ། དེ་ནས་ནིའུ་ཡོག་ས་གནས་བོད་རིགས་ཚོགས་པས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཆེད་དུ་དམིགས་བསལ་གསོལ་སྟོན་དང་རིག་གཞུང་འཁྲབ་སྟོན་ཞིག་གོ་སྒྲིག་གནང་ཡོད་པ་ལྟར་དེའི་ཐོག་མཉམ་ཞུགས་གནང་རྒྱུ་ཡིན་པ་བཅས་ཡིན་པ་རེད། དེ་ནས་ཡང་རེས་གཟའ་ཉི་མའི་སྔ་དྲོ་ཐོག་མར་ནིའུ་ཡོག་ཉེ་འདབས་སུ་ཆགས་པའི་གྷེ་རི་སན་དུ་བོད་ཀྱི་ཐེབས་རྩའི་འགན་འཛིན་ལྷན་ཚོགས་མཇལ་འཕྲད་དང་ལྷན་འཛོམས་གནང་རྒྱུ། དེ་རྗེས་ཕྱི་དྲོ་ཁེ་ན་ཏི་ཀཊ་བོད་རིགས་སྤྱི་མཐུན་ཚོགས་པས་གྲ་སྒྲིག་གནང་བ་ལྟར་དེར་འདུས་མང་ཚོགས་ལ་བཀའ་སློབ་གནང་རྒྱུ་ཡིན་པ་རེད་བཞག་དེ་ནས་སྤྱི་ཚེས་ཉི་ཤུ་གཉིས་ཉིན་མེ་ས་ཅུ་སེཊ་ས་གནས་བོད་རིགས་སྤྱི་མཐུན་ཚོགས་པས་གྲ་སྒྲིག་གནང་བ་བཞིན། དེར་ཡོད་བོད་མི་ཚོར་མཇལ་འཕྲད་དང་བཀའ་སློབ་གསུང་བཤད་གནང་གྲུབ་པའི་རྗེས་ལམ་སེང་ཨེ་ཐི་ཀཱའི་བོད་རིགས་ཚོགས་པས་གྲ་སྒྲིག་ཞུས་གནང་བ་བཞིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨེ་ཐི་ཀཱའི་བོད་རིགས་མི་མང་ལ་བཀའ་སློབ་གསུང་བཤད་གནང་རྒྱུ་དང་མཐོ་སློབ་ནང་གསུང་བཤད་གནང་རྒྱུ། དེ་བཞིན་ཨེ་ཐི་ཀཱར་ཡོད་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དཔེ་མཛོད་དང་རིག་གཞུང་ལྟེ་གནས་ཁང་དེར་མཇལ་ཁར་ཕེབས་རྒྱུ་བཅས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བྱང་ཨ་མི་རི་ཀའི་ནང་གི་མཛད་འཆར་ཁག་མུ་མཐུད་སྐྱོང་གནང་བཞིན་ཡོད་པ་རེད།

ཡང་བོད་ཀྱི་ཆོས་དང་རིག་གཞུང་གིས་ཕྱི་རྒྱལ་སློབ་མ་ཚོར་བག་ཆགས་བཟང་པོ་བཞག་གི་ཡོད་སྐོར་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང། ཨ་མི་རི་ཀའི་ཨིན་ཏི་ཨ་ན་མངའ་སྡེ་ནང་རྟེན་གཞི་བྱས་པའི་ཨར་ལམ་མཐོ་སློབ་ཏུ་སློབ་གཉེར་གནང་བཞིན་པའི་སློབ་མ་བཞི་བཞུགས་སྒར་དྷ་རམ་ས་ལར་ཆེད་ཕེབས་ཀྱིས་དུས་ཡུན་ཟླ་བ་བཞི་ཙམ་རིང་ཁུལ་དེར་ཆགས་པའི་བོད་མིའི་ཁྱིམ་ཚང་དང་ས་རཱ་མཐོ་སློབ་བཅས་ཀྱི་ནང་གནས་བཞུགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་ཡུལ་སྲོལ་གོམས་གཤིས་སོགས་ལ་རྒྱུས་ལོན་གནང་བཞིན་འདུག་ཅིང་ཨ་མི་རི་ཀར་སྐྱེས་འཚར་བྱུང་བའི་སློབ་མ་ཧེ་ལ་རི་ལགས་ཀྱིས། བཀྲ་ཤིས་བདེ་ལེགས། ངའི་མིང་ལ་ཧེ་ལ་རི་ཡིན། ང་ལྟ་བུར་མཚོན་ན་མི་རིགས་འདྲ་མིན་གྱི་སྐད་ཡིག་སྦྱོང་རྒྱུར་དོ་སྣང་ཡོད། ད་རེས་ས་རཱ་མཐོ་སློབ་ཏུ་བོད་ཡིག་སྦྱངས་པས་ཧ་ཅང་གི་སྤྲོ་སྣང་བྱུང། བོད་ཀྱི་ཆོས་དང་རིག་གཞུང་དེ་ཐུན་མོང་མ་ཡིན་པ་ཞིག་རེད་འདུག་བོད་མི་ཚོ་ནི་མི་རིགས་དབྱེ་མེད་ཀྱིས་འགྲོ་བ་མི་ཚང་མར་འདུ་ཤེས་བཟང་པོ་བསྐྲུན་ཐུབ་མཁན་གྱི་མི་རིགས་ཤིག་ཡིན་པ་ཚོར་སྣང་བྱུང་བའི་ཁར་གཤིས་རྒྱུད་བཟང་པོ་ཡོད་པའི་མྱོང་ཚོར་བྱུང་ཞེས་འགྲེལ་བརྗོད་གནང་བྱུང། གོང་ཞུས་སློབ་མ་དེ་དག་ནི་ཁ་སྔོན་སྤྱི་ཟླ་བརྒྱད་པའི་ཟླ་མཇུག་ཏུ་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་ཟིན་ནས་ས་རཱ་མཐོ་སློབ་ཏུ་ཟླ་བ་གཅིག་ལྷག་རིང་བོད་ཀྱི་སྐད་ཡིག་ལ་སློབ་གཉེར་གནང་སྟེ་ད་ལྟའི་ཆར་ཁོང་རྣམས་བཞུགས་སྒར་ཁུལ་གྱི་བོད་མི་ཁྱིམ་ཚང་ཁག་ཏུ་གནས་སྡོད་ཀྱིས་བོད་མིའི་ལོ་རྒྱུས་དང་ཡུལ་སྲོལ་གོམས་གཤིས་བཟང་པོ་རྒྱ་ནག་གི་བཙན་གནོན། རང་དབང་འཐབ་རྩོད་སོགས་ཀྱི་གཏམ་རྒྱུད་ལ་རྒྱུས་ལོན་གནང་མུས་ཡིན་འདུག། ཨ་མི་རི་ཀའི Texas མངའ་སྡེ་ནས་ཡིན་པའི Gus ལགས་ཀྱིས། I feel motivated. བོད་མིའི་ཁྱིམ་ཚང་ནང་དངོས་སུ་གནས་སྡོད་བྱས་ནས་བོད་མིའི་ཡུལ་སྲོལ་གོམས་གཤིས་དང་བཙན་བྱོལ་ལ་ཇི་ལྟར་གྱར་བའི་ལོ་རྒྱུས་སོགས་ལ་རྒྱུས་ལོན་བྱས་པའི་སྐབས་འདིར་ཡོད་པའི་བོད་མི་མང་པོ་ཞིག་ཆུང་དུས་ནས་རང་གི་ཕ་མ་སྤུན་མཆེད་དང་ཁ་བྲལ་ཏེ་བཙན་བྱོལ་དུ་ཡོང་དགོས་བྱུང་འདུག་ཀྱང་ད་དུང་སེམས་ཤུགས་མ་ཆག་པར་རང་གི་རྐང་པ་སྒང་ལ་ལངས་ཏེ་མུ་མཐུད་རང་དབང་འཐབ་རྩོད་བྱེད་མུས་རེད་འདུག་ལ་མི་རིགས་ཀྱི་ལ་རྒྱ་སོགས་བརྟན་པོ་འདུག་པས་ང་རང་ལ་ཡང་སེམས་འགུལ་ཆེན་པོ་ཐེབས་བྱུང་ཞེས་འགྲེལ་བརྗོད་གནང་བྱུང། གོང་ཞུས་ལས་གཞི་འདི་ནི་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་མཐོ་སློབ་དང་རྡ་ས་རིགས་ལམ་སློབ་གཉེར་ཁང་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་ས་རཱ་མཐོ་སློབ་ཀྱི་སློབ་དཔོན་གཞོན་པ་དགེ་བཤེས་བསྟན་འཛིན་དམ་ཆོས་ལགས་ཀྱིས་གཙོ་འགན་བཞེས་ཏེ་ད་བར་ལོ་ངོ་བཅུ་ཕྲག་གཅིག་ལྷག་ཕྱིན་འདུག་ཅིང། ལས་གཞི་དེའི་ནང་མཉམ་ཞུགས་གནང་མཁན་ཕྱི་རྒྱལ་སློབ་མ་མང་པོ་ཞིག་རང་ཡུལ་དུ་ཕྱིར་ལོག་གནང་བའི་རྗེས་བོད་མིའི་འཐབ་རྩོད་ལ་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱབ་སྐྱོར་གནང་བཞིན་འདུག་དཔེར་ན་དེ་སྔ་ཨར་ལམ་སློབ་ཆེན་ནས་རྡ་རམ་ས་ལར་ཕེབས་པའི་སློབ་མ་ཁག་ཅིག་གིས་མཐོ་སློབ་དེ་ཉིད་ནང་དུ་བོད་རང་བཙན་སློབ་ཕྲུག་ཚོགས་པའི་ཡན་ལག་ཚོགས་པ་ཞིག་ཀྱང་གསར་བཙུགས་གནང་ཡོད་འདུག།
ཕྲུ་གུ་གསར་པ་གསར་པ་སླེབས་བསྡད་ཡོད་རེད་ལ། ཕྲུ་གུ་རྙིང་པ་རང་ཅག་སླེབས་བསྡད་ཡོད་མ་རེད། ཁོ་རང་ཚོ་དེ་ལ་ཡོང་དུས་བོད་ཀྱི་གནས་སྟངས་དེ་ཚོ་ཅིག་མཐོང། བོད་མིའི་གི་གནས་སྟངས་དེ་ཚོ་ཅིག་མཐོང། དེ་བྱས་ཡོང་དུས་ཕ་གིར་ལ་ཡང་ཕར་ཕྱིན་ནས་ང་ཚོའི་གི་རྩ་དོན་དེ་འདྲ་ལ་ད་ཆོད་ཁས་ཕེན་མ་ཐུབ་པ་ནས་ཡང་ཆབ་སྲིད་ཀྱི་ཐོག་ནས། ང་ཚོའི་གི་རིག་གཞུང་དང་ང་ཚོའི་གི་གནས་སྟངས་སྐོར་ལ་ཡ་ཁོ་ཚོ་ཕ་གི་ལ་ཡ་ལས་འགུལ་སྤེལ་ད་དེ་འདྲའི་མང་པོ་ཕན་ཐོགས་དོ་གོ་ཐོག་པས་ལ་ཡ་འདི་དེ་བྱེད་གཅིག་བྱས་ཨ་ནི་གཉིས་པ་དེ་ལ་ཡ་ང་རང་ཚོ་སྤུ་གུ་དེ་ཚོ་དེ་སླད་ནི་ཕ་མ་དེ་ཚོ་གི་ག་རེ་གསུང་གི་འདུག་ལབ་པ་ཡིན་ན་ང་ཕར་འགྲོ་ནས་ཨ་ནི་ཁོ་ཚོ་གཤིས་ཀ་ལ་ཡ་ཞེ་པོ་ཅིག་འགྱུར་བ་འགྲོ་སོང་གསུང་གི་འདུག། ཡང་ཨ་མི་རི་ཀར་སློབ་གཉེར་གནང་བཞིན་པའི་ཉི་ཧོང་ནས་ཡིན་པའི་སློབ་མ་ཨའི་སོའུ་ས་ཀི་ཡེ་ལགས་ཀྱིས།
I'm going to do more research about it. ངས་འཛམ་གླིང་གནམ་གཤིས་འགྱུར་ལྡོག་དང་ཁོར་ཡུག་སོགས་ཀྱི་ཐད་སློབ་གཉེར་བྱེད་མུས་ཡིན་པ་མ་ཟད་ཞོར་དུ་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་འགུལ་སྤེལ་གྱི་ཡོད། རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་བའི་གནས་ཚུལ་ཁག་དེ་སྔ་གོ་མྱོང་ཡོད་པ་ལས་གཏིང་ཟབ་ཤེས་རྟོགས་མེད། དེར་བརྟེན་ད་རེས་རྡ་རམ་ས་ལར་དངོས་སུ་ཡོང་སྟེ་བོད་ནང་གི་ཁོར་ཡུག་གནས་སྟངས་དང་ལྷག་པར་དུ་བོད་ཀྱི་འཁྱགས་རོམ་རྣམས་བཞུར་བ་ཡིན་ན་ཨེ་ཤི་ཡའི་ཡུལ་མི་ཚོར་ཤུགས་རྐྱེན་ཇི་ལྟར་ཐེབས་མིན་སོགས་ཀྱི་ཐད་ཉམས་ཞིབ་དང་རྒྱུས་ལོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་གོང་ཞུས་ཕྱི་རྒྱལ་སློབ་མ་དེ་དག་ཟླ་བ་བཞི་ཙམ་རིང་དྷརྨ་སཱ་ལར་བཞུགས་པའི་རིང་འདིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཞུ་རྒྱུར་གཙོས་པའི་བོད་མིའི་སྒྲིག་འཛུགས་དང་གཞུང་ཁུངས་མིན་པའི་ཚོགས་སྡེ་ཁག་དང་དེ་བཞིན་མཚོ་པདྨ་དང་སྦིར་བཀྲ་ཤིས་ལྗོངས་སོགས་བོད་མིའི་གཞིས་སྒར་ཁག་ཏུ་གཟིགས་སྐོར་ཕེབས་ཀྱི་ཡོད་འདུག་བཞུགས་སྒར་དྷརྨ་སཱ་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན་རྒྱ་ནག་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ལས་འགུལ་སྤེལ་ཤུགས་ཆེ་རུ་བཏང་ཡོད་པ་རེད་བཞག་དེ་ནི་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་ནང་ཁུལ་བློ་ཁ་མི་མཐུན་པ་ཚོར་གདོང་ལེན་དང་སོ་སོའི་སྒེར་གྱི་དབང་ཆ་གོང་འཕེལ་གཏོང་རྒྱུར་དམིགས་པ་ཞིག་ཡིན་པ་བརྗོད་འདུག་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་སྤེལ་བའི་གནས་ཚུལ་ལྟར་ན། རྒྱ་ནག་དམར་ཤོག་གཞུང་གིས་ཧོང་ཀོང་ཚུད་པའི་རྒྱ་ནག་རྒྱལ་ཡོངས་སུ་སློབ་ཆུང་དང་སློབ་ཆེན་ཁག་དེ་བཞིན་ཆོས་ཕྱོགས་ཀྱི་དགོན་སྡེ་ཁག་བཅས་སུ་རྒྱལ་གཅེས་སློབ་གསོ་ལས་འགུལ་ཤུགས་ཆེ་རུ་གཏོང་རྒྱུ་ཡིན་པ་ཕྱི་ཚེས་ཉི་ཤུ་རེས་གཟའ་པ་སངས་ཉིན་རྒྱ་ནག་གི་གཞུང་འབྲེལ་བརྒྱུད་ལམ་ནང་གནས་ཚུལ་སྤེལ་འདུག་གནད་དོན་དབྱེ་ཞིབ་པ་ཚོས་ལས་འགུལ་དེའི་དམིགས་ཡུལ་གཙོ་བོ་རྒྱ་ནག་ནང་ཁུལ་དུ་སྲིད་འཛིན་ཞི་ཅིན་ཕིང་ལ་ཆབ་སྲིད་ཀྱི་ཁ་གཏད་གཅོག་མཁན་ཚོར་རྩིས་མེད་གཏོང་ཐབས་ཤིག་ཡིན་པར་བརྗོད་འདུག། དེ་ཡང་རྒྱ་ནག་གི་རྒྱལ་གཅེས་སློབ་གསོའི་རྩ་ཁྲིམས་རགས་ཟིན་གཉིས་པ་དེ་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་ལ་དཔྱད་ཞིབ་ཆེད་དུ་ཕུལ་ཡོད་པ་དང་དེ་ནི་གཙོ་བོ་རྒྱ་ནག་རྒྱལ་ཁབ་དང་རྒྱ་ནག་གི་རིག་གཞུང་རྒྱ་ནག་དམར་ཤོག་ཚོགས་པ་དང་སེམས་ཐག་ཉེ་རུ་འགྲོ་རྒྱུའི་ངོ་རྟགས་ཆོད་རྒྱུའི་ཆེད་རེད་ཅེས་ཞིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག་རྒྱལ་གཅེས་སློབ་གསོའི་ཁྲིམས་ལུགས་རགས་ཟིན་བསྐྱར་བཅོས་དེ་ལ་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཀྱིས་མོས་མཐུན་གཏན་འབེབས་བྱེད་རྒྱུ་ཕལ་ཆེར་ངེས་པ་དང།

སློབ་གསོའི་ལས་འགུལ་སྤེལ་རིང་རྒྱུན་ལྡན་ཆོས་ཕྱོགས་སློབ་གཉེར་གྱི་གོ་སྐབས་མེད་པ་མི་འདོད་བཞིན་དུ་རྩ་བའི་བླ་མར་སྐུར་འདེབས་བྱེད་བཅུག་པ་སོགས་བོད་ཀྱི་དགོན་སྡེ་ཁག་ནང་དྲག་ཤུགས་དང་བཙན་ཤུགས་ཀྱི་ཐོག་ནས་སློབ་གསོའི་ལས་འགུལ་སྤེལ་ཏེ་ལུས་སེམས་གཉིས་ལ་དཀའ་ངལ་ཆེན་པོ་བཟོ་གི་ཡོད་པ་རེད། ཨ་མི་རི་ཀའི་ལྷོ་དབུས་ཨར་ཀན་སཱས་མངའ་སྡེའི་གཞུང་གིས་མངའ་སྡེ་དེའི་ནང་གི་རྒྱ་ནག་གཞུང་འབྲེལ་ཁེ་གཉེར་ལས་ཁང Syngenta ལ་བདག་པའི་ཞིང་ས་རྒྱ་ཁྱོན་ཨེག་ཀྲར་བརྒྱ་དང་དྲུག་ཅུ་བྱས་པ་དེ་ལོ་གཉིས་ཀྱི་ནང་ཚུད་ལ་མངའ་སྡེའི་གཞུང་ལ་ཕྱིར་འཚོང་དགོས་པའི་བཀའ་བཏང་བ་དེར་རྒྱ་ནག་གཞུང་འབྲེལ་གསར་ལམ་ཁོང་ཁྲོ་དྲག་པོ་ལངས་འདུག་ཨ་རིའི་གཞུང་གིས་ཞིང་ས་ཁག་ཕྱིའི་རྒྱལ་ཁབ་ཁག་ནས་བདག་བཟུང་བྱས་པ་ཁག་ལ་སེམས་འཚབ་ཡོད་སྟབས་དེ་ཚོའི་ཐོག་དམ་དྲག་བྱ་རྒྱུའི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་གནང་བ་དེ་ཨར་ཀན་ཟཱས་མངའ་སྡེར་ལག་ལེན་བསྟར་གནང་ཡོད་ཅིང་མངའ་སྡེའི་སྤྱི་ཁྱབ་ལྕམ Sarah Huckabee Sanders མཆོག་གིས་རེས་གཟའ་མིག་དམར་ཏེ་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་གསུངས་དོན། མངའ་སྡེ་དེའི་ནང་ཨ་རིའི་དགྲ་ཡིན་པའི་རྒྱལ་ཁབ་དགུ་ཡིས་ཞིང་ས་ཁྱོན་ཆེ་ཉོ་རྒྱུ་བཀག་སྡོམ་བྱ་རྒྱུའི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་བྱས་ཡོད་པ་ལྟར། ད་རིང་ཁྲིམས་གཞི་དེ་དངོས་སུ་ལག་ལེན་བསྟར་གྱི་ཡོད་རྒྱ་ནག་གཞུང་འབྲེལ Syngenta ཁེ་གཉེར་ལས་ཁང་གིས Arkansas མངའ་སྡེའི་ཞིང་ས་ཁག་ཕྱིར་རྩིས་སྤྲོད་ངེས་པར་དུ་བྱ་དགོས་པ་དང་ཁེ་གཉེར་ལས་ཁང་དེ་རྒྱ་ནག་གི་དམག་དོན་དང་འབྲེལ་བ་ཡོད་སྟབས་ཨ་རིར་རང་བཞིན་གྱི་ཉེན་ཁ་བཟོ་གི་ཡོད་སྐོར་གསུངས་པ་མ་ཟད་ད་དུང་ཁོང་གིས་གསུངས་དོན། ཨ་རིའི་ཞིབ་འཇུག་སྒོ་ནས་གསར་གཏོད་གནང་བའི་ས་བོན་སོགས་རྒྱ་ནག་གིས་རྐུ་འཁྱེར་བྱས་ནས་ཨ་རིར་ཚུར་དམིགས་ཚད་ཟིན་ནས་གནོད་སྐྱེལ་ཟིན་པ་རེད་དེ་ནི་ཨ་རིའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་གི་ཡོད་པ་མ་ཟད་ཨ་རིའི་ཞིང་པ་རྣམས་ལ་ཡང་ཉེན་ཁ་བཟོ་གི་ཡོད་སྐོར་གསུངས་འདུག་དེར་ཁ་སང་རྒྱ་ནག་གཞུང་འབྲེལ་གྱི་དབྱིན་ཡིག་ཚགས་པར Global Times ཞེས་པས་དེ་ནི་ཨ་རིའི་རྙིང་ཞེན་ཅན་གྱི་ཆབ་སྲིད་མི་སྣའི་ཁུངས་ལུང་མེད་པའི་ཉིན་རེའི་བྱེད་སྒོ་གཞན་ཞིག་ཡིན་ཚུལ་དང། ཨར་ཀན་ཟཱས་མངའ་སྡེའི་གཞུང་གི་བྱ་སྤྱོད་རྗེས་ཤོས་འདི་ནི་ཆབ་སྲིད་ཀྱི་སྐུལ་འདེད་བཏང་བ་ཁོ་ན་ཡིན་པས་འདིར་ཡིད་ཆེས་བྱེད་འོས་པ་ཞིག་མིན་ཚུལ་དང་དེ་ལས་སྡུག་པ་འདི་ནི་ཨ་རིའི་སྲིད་དོན་མི་སྣ་ཚོས་ས་གནས་ཡར་རྒྱས་གོང་འཕེལ་གཏོང་རྒྱུའི་ནུས་པ་མེད་ན་ཡང་ཆབ་སྲིད་ཀྱི་དགོད་བྲོའི་ཟློས་གར་འཁྲབ་རྒྱུར་ཡག་པོ་ཡོད་ལུགས་སོགས་འཁོད་པའི་རྩོམ་སྒྲིག་སྤེལ་ནས་སྐྱོན་བརྗོད་བྱས་འདུག། ད་དུང་ཨ་རིའི་མངའ་སྡེ་གཞན་ཁག་ནང་རྒྱ་ནག་གཞུང་འབྲེལ་གྱི་ཁེ་གཉེར་ལས་ཁང་ཁག་ལ་བདག་དབང་ཡོད་པའི་ས་ཆ་ཁག་ལ་ཨ་རིས་སེམས་འཚབ་ཆེན་པོ་གནང་བཞིན་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གིས་འབོད་པའི་བོད་རང་སྐྱོང་ལྗོངས་མངའ་ཁུལ་གྱི་གྲོང་སྡེ་ཚང་མའི་ནང G5ཟེར་བའི་དྲ་རྒྱའི་བརྡ་རྟགས་ཤུགས་ཚད་ཆེ་ཤོས་དེ་བཙུགས་ཡོད་པ་རེད་ཅེས་བརྗོད་ཀྱང་དོན་དངོས་ཐོག་བོད་མིས་དྲ་རྒྱ་བེད་སྤྱོད་བྱེད་ཕྱོགས་ཐད་དོ་དམ་སྟངས་འཛིན་ནན་པོ་བྱས་པ་མ་ཟད་ཕྱི་ཕྱོགས་ནས་གསར་འགྱུར་བརྒྱུད་ལམ་དང་བཙན་བྱོལ་བོད་མིའི་ཚོགས་སྡེ་ཁག་གི་དྲ་རྒྱ་སོགས་འཛམ་གླིང་ཡུལ་གྲུ་གཞན་ནང་ལྟ་ཐུབ་པ་མང་པོ་ཞིག་རྒྱ་ནག་དང་བོད་ནང་ཡོངས་སུ་བཀག་སྡོམ་བྱས་ཡོད་པ་རེད། དེ་ཡང་བོད་ཀྱི་གོ་མོ་ས་ཁུལ་དང་མངའ་རིས་བཅས་པའི་ནང G5 ཟེར་བའི་དྲ་རྒྱའི་བརྡ་རྟགས་ཀྱི་བསྟི་གནས་གསར་འཛུགས་བྱས་པའི་རྗེས་ད་ཆ་རྒྱ་ནག་གིས་འབོད་པའི་བོད་རང་སྐྱོང་ལྗོངས་མངའ་ཁུལ་གྱི་གྲོང་ཁྱེར་དང་གྲོང་སྡེ། རྫོང་སོགས་བདུན་བརྒྱ་མིན་ཙམ་ནང G Five ཟེར་བའི་ཤུགས་ཚད་ཆེ་བའི་དྲ་རྒྱའི་བརྡ་རྟགས་བེད་སྤྱོད་བྱེད་ཐུབ་ཀྱི་ཡོད་པ་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ནང་ནས་གནས་ཚུལ་གསལ་སྟོན་བྱས་འདུག་ཡང་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་ཕྱི་ཚེས་བཅུ་དྲུག་ཉིན་གནས་ཚུལ་གསལ་སྟོན་བྱས་པའི་ནང G Five ཡི་རྨང་གཞིའི་འཛུགས་སྐྲུན་བཟོ་སྐྲུན་བྱེད་པར་རྒྱ་མི་ཤོག་སྒོར་ཐེར་འབུམ་གསུམ་དང་གྲངས་ཆུང་གཉིས་ཙམ་མམ་ཨ་མི་རི་ཀའི་ཌོ་ལར་ས་ཡ།

རྒྱ་ནག་གི་སི་ཁྲོན་ཏེ་ཡང་གྲོང་ཁྱེར་ནང་གི་ས་གནས་ཤིག་ཏུ་དྲ་རྒྱ་དོ་དམ་པས་ཁྱིམ་ཚང་རེ་རེ་བྱས་ནས་མི་དམངས་ཀྱི་གནས་ཚུལ་བསྡུ་ལེན་བྱས་ཏེ་མི་དམངས་ཀྱིས་རྒྱལ་སྤྱིའི་སྐབས་བསྟུན་ཆབ་སྲིད་ཀྱི་སྐོར་གླེང་མི་ཆོག་པའི་སྐོར་བཤད་ཀྱི་ཡོད་པ་དང། ཁོ་ཚོའི་ས་ཁུལ་ཆུང་ངུ་དེར་དྲ་རྒྱའི་དོ་དམ་པས་ཁྱིམ་ཚང་རེ་རེར་གནས་ཚུལ་བསྡུ་ལེན་བྱེད་པར་ཡོང་རྒྱུའི་བརྡ་ཁྱབ་སྤེལ་ཡོད་པ་མ་ཟད་ད་དུང་མི་དམངས་ལ་ཕྱི་ཕྱོགས་ཀྱི WhatsApp དང། ངོ་དེབ Twitter ཕྱིའི་གློག་འཕྲིན་སོགས་ལ་ལྟ་ཀློག་བྱེད་མི་ཆོག་པ་བརྗོད་ཡོད་པ་རེད། ཁོར་ཡུག་དེ་འདྲ་ཞིག་གི་འོག་རྒྱ་ནག་གིས་བོད་ནང་དྲ་རྒྱའི་བརྡ་རྟགས་ཤུགས་ཚད་ཇི་ཙམ་ཆེ་རུ་བཏང་ཡང་བོད་མི་ཚོས་ཕྱི་ཕྱོགས་ཀྱི་ཆབ་སྲིད་གནས་ཚུལ་ངོ་མ་རྒྱུས་ལོན་ཐད་དཀའ་ངལ་མུ་མཐུད་ཡོད་མུས་ཡིན་པ་རེད་བཞག། ཡང་དེང་སྐབས་ཁེ་ན་ཏྲ་དང་རྒྱ་གར་གཉིས་བར་མ་མཐུན་པའི་དཀའ་རྙོག་ཡོད་པའི་ཁྲོད་འདིར་ཁེ་ན་ཏྲས་རྒྱ་གར་ནང་ཡོད་པའི་རང་གི་ཕྱི་དྲིལ་མི་སྣ་བཞི་བཅུ་ཞེ་གཅིག་ཕྱིར་འཐེན་གནང་བ་མ་ཟད་དོན་གཅོད་ཁང་བཞིའི་ནང་མང་ཚོགས་ལ་མཐོང་མཆན་ལག་ཁྱེར་སྤྲོད་རྒྱུ་སོགས་ཞབས་ཞུའི་ལས་དོན་ཁག་སྒོ་བརྒྱབ་འདུག་ཁེ་ན་ཏྲ་དང་རྒྱ་གར་གཉིས་བར་གྱི་རྙོག་གྲ་དེ་ནི་ཁེ་ན་ཏྲའི་སྲིད་བློན Justin Trudeau མཆོག་གིས་རྒྱ་གར་གྱི་གསང་བའི་མི་སྣས་ཁེ་ན་ཏྲའི་མི་སེར་ཡིན་པ་ཁ་ལིས་ཐཱན་གྱི་འགོ་ཁྲིད་ཧར་དིབ་སིང་ནི་ཇར་བསད་པའི་ནག་ཉེས་བཙུགས་པ་ནས་བྱུང་བ་ཞིག་ཡིན་པ་དང་རྒྱ་གར་གྱི་རྒྱལ་ས་ལྡི་ལི་དང་ཁེ་ན་ཏྲའི་རྒྱལ་ས་ཨོ་ཏོ་བའི་ནང་ཡུལ་གྲུ་སོ་སོའི་ཕྱི་དྲིལ་མི་སྣའི་གྲངས་འབོར་གཅིག་མཚུངས་དགོས་པ་རྒྱ་གར་གྱིས་དོན་གཉེར་བྱས་པ་དེར་རྒྱ་གར་ལ་ད་རེས་རྒྱལ་ཁ་ཐོབ་ཡོད་འདུག་ཁེ་ན་ཏྲའི་གཞུང་གིས་ཡུལ་དེའི་ནང་ཡོད་པའི་རྒྱ་གར་གྱི་ཕྱི་དྲིལ་མི་སྣའི་གྲངས་འབོར་ཉུང་དུ་གཏོང་དགོས་སྐོར་གསུངས་མེད་ན་ཡང་ཁེ་ན་ཏྲའི་ཕྱི་སྲིད་བློན་ཆེན་མེ་ལི་ནི་ཇོའི་མཆོག་གིས་རྒྱ་གར་ནང་གི་ཁེ་ན་ཏྲའི་ཕྱི་དྲིལ་མི་སྣའི་གྲངས་འབོར་ཉུང་དུ་བཏང་བར་བརྟེན་ནས་རྒྱ་གར་གྱི་གྲོང་ཁྱེར་ཆན་ཏི་གྷར་དང་མུམ་བྷའི་བེང་ག་ལུ་རུ་བཅས་ནང་ཡོད་པའི་ཁེ་ན་ཏྲའི་དོན་གཅོད་ལས་ཁུངས་ཁག་ནང་ཞབས་ཞུའི་ལས་དོན་ཁག་གནས་སྐབས་རིང་མཚམས་འཇོག་བྱས་པ་དང་དེ་ནི་རྒྱ་གར་གྱིས་འདྲ་མཉམ་དོན་དུ་གཉེར་བ་དང་འབྲེལ་བ་མེད་པ་དང།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་བོད་ཀྱི་སྐད་དང་རིག་གཞུང་ལ་དམིགས་ཏེ་ལ་དྭགས་བོད་ཁྱིམ་སློབ་གྲྭར་བོད་ལྗོངས་ང་ཚོའི་ཕ་ཡུལ་ཉིན་མོ་སྲུང་བརྩི་ཞུས་པའི་སྐོར་དེ་གའི་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། ལ་དྭགས་བོད་ཁྱིམ་སློབ་གྲྭར་ལོ་ལྟར་བཞིན། ཟླ་བ་གཅིག་རིང་བོད་ལྗོངས་ང་ཚོའི་ཕ་ཡུལ་གྱི་བརྗོད་གཞི་ཐོག་ལ་དྭགས་བོད་ཁྱིམ་སློབ་གྲྭ་ཨ་མའི་སྡེ་ཚན་ཆེ་འབྲིང་ཆུང་གསུམ་གཙོས་ཡན་ལག་སློབ་གྲྭ་ཁག་གི་སློབ་ཕྲུག་ཡོངས་ལ་བོད་ཀྱི་སྐད་དང་རིག་གཞུང་གཙོས་གལ་གནད་ཆེ་བའི་བོད་དང་འབྲེལ་བའི་གནད་དོན་འདྲ་མིན་ཐོག་ལས་རིམ་མང་པོ་སྤེལ་སྲོལ་ཡོད་པ་བཞིན་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ཏེ་ཟླ་བ་གཅིག་གི་ཉིན་མཐའ་མ་དེ་འཁེལ་གྱི་ཡོད་དུས་བོད་ལྗོངས་ང་ཚོའི་ཕ་ཡུལ་གྱི་ཉིན་མོ་འདི་ཉིད་གཟབ་རྒྱས་ངང་སྲུང་བརྩི་ཞུས་སོང། སློབ་གྲྭའི་ངེས་སྟོན་པ་རྒན་བསྟན་འཛིན་རབ་བརྟན་ལགས་ཀྱིས་བཀའ་སློབ་གནང་སྐབས་དམིགས་བསལ་དུ་བོད་ལྗོངས་ང་ཚོའི་ཕ་ཡུལ་ཞེས་འདས་པའི་ལོ་སུམ་ཅུ་ལྷག་ནས་སྲུང་བརྩི་ཞུ་རྒྱུ་དེ་ཡི་གྲུབ་འབྲས་རུ་སྤྱི་ཚོགས་ནང་བོད་ཀྱི་ཆས་གོས་སྐད་དང་རིག་གཞུང་སོགས་ཀྱི་ཐད་ལ་ངོ་སྤྲོད་ཡག་པོ་བྱུང་ཡོད་པ་གསུངས་སོང། དེ་བཞིན་ལས་འཆར་དེ་ཉིད་སློབ་གྲྭ་གཅིག་པོའི་མིན་པར་སློབ་ཕྲུག་ཀུན་གྱི་ཕ་མ་ནས་ཀྱང་རང་སྐད་རྒྱབ་དགོས་རྒྱུ་གལ་ཆེན་ཡིན་པ་དང་བོད་ཀྱི་རིག་གཞུང་ངོ་སྤྲོད་བྱེད་ཡ་དེ་བོད་ཕྲུག་ཁྱིམ་སྡེ་ཡི་དགོས་དམིགས་གཉིས་པ་དེ་ཡིན་པ་གསུངས་སོང། མཐུན་ཐུག་གི་རེད། ལས་རིམ་འདིས་བོད་ཕྲུག་ཁྱིམ་སྡེ་གྱི་དགོས་དམིགས་གཉིས་པ། མི་རིགས་ཀྱི་ངོ་བོ། རིག་གཞུང་ཨ་ནི་ངོ་འཕྲོད་བྱེད་ཡ་ཟེར་ཞིག་ཡོད་རེད། འདི་ང་ཚོའི་དགོས་དམིགས་གཉིས་པ་དང་ཐད་ཀར་ཆགས་ཀྱི་ཡོད་རེད། བྱས་ཙང་འདིའི་སྒང་ལ་མུས་མཐུད་ནས་ཤུགས་རྒྱབ་རོགས་གནང་བཀའ་དྲིན་ཆེ། ཐུགས་རྗེ་ཆེ་ཞེས་ནས་ཞུ་ཡ་དང། སླར་ཡང། ད་རེས་འདྲ་བོ་མ་ཡིན་པའི་ཐོག་ནས། ཆས་གོས་གོན་དགོས་ཀྱི་ཡོད་ན་སློབ་ཕྲུག་གཅིག་པོ་གིས་མ་རེད། ཕ་མ་ཚོ་གི་མིག་དཔེ་བསྟན་དགོས་ཀྱི་རེད་ཞེས་ནས་ཞུ་ཡ་ཡིན།

དེ་དག་ཅི་ག་བོད་ལྗོངས་ཁོར་ཡུག་དེ་ཆ་བཞག་ན་རང་ང་ཚོ་ང་ཚོ་འདི་འདྲ་དུས་མ་དུ་ཆ་བཞག་ན་ང་ཚོ་བོད་ཀྱི་རི་ཆུ་མཚོ་གསུམ་ཅེས་བྱ་ར་ར་ཡ་ནི་བོད་བར་གྱི་རི་ཆུ་མཚོ་གསུམ་འདི་ཆ་ནས་ང་དཔེ་ཚོགས་ཀྱི་བརྗོད་ཁ་ཚང་འདི་ལ་དཔེ་བྱ་ས་དེ་འདྲ་མང་པོ་རག་སོང་ཨ་ནི་བོད་ཀྱི་རི་ཆུ་མཚོ་ན་ཧི་མ་ལ་ཡའི་རི་རྒྱུད་དང་གངས་ཏི་སེ་རི་རྒྱུད་ཨ་ནི་རི་རྒྱུད་ཅེས་དཔེ་མང་པོ་བྱ་རག་སོང་ལ་དྭགས་ཨར་ཡན་ལྗོངས་སུ་ཆགས་པའི་མདའ་ཧ་ནུ་ཡུལ་ནས་ཡིན་པ་ཚེ་རིང་ཆོས་སྒྲོན་ལགས་ཆུང་དུས་འཛིན་གྲྭ་དང་པོ་ནས་བཅུ་བ་བར་ལ་དྭགས་བོད་ཁྱིམ་ནང་སློབ་སྦྱོང་གནང་རྗེས་ད་ལོ་ལ་དྭགས་བོད་ཁྱིམ་སློབ་གྲྭར་ཁོང་གི་ལོ་མཐའ་མ་དེ་ཆགས་ཀྱི་ཡོད་དུས་ད་ལན་བོད་ལྗོངས་ང་ཚོ་ཕ་ཡུལ་གྱི་ཉིན་མོར་ཁོང་གིས་རང་གི་ཆས་གོས་བསྣམས་ནས་ཕེབས་འདུག་པས་དེའི་སྐོར་ཁོང་གིས་གསུངས་དོན་དུ། ད་ད་ལོ་ང་རང་བོད་ཁྱིམ་ནང་ལོ last ཡིན་ཙང། བོད་ལྗོངས་ང་ཚོ་ཕ་ཡུལ་ནང་ང་རང་ལུང་པ་གི་ཆས་གོས་གོན་ནས་འཛུལ་ཞུགས་བྱེད་དགོས་བསམ་བྱུང་འོ་དེ་བྱས་ཙང། དེ་རིང་ང་རང་ལུང་པ་གི་ཆས་གོས་དེ་གོན་ཡིན། ཡང་བོད་ལྗོངས་ང་ཚོ་ཕ་ཡུལ་གྱི་ལས་འཆར་བརྒྱུད་ཁོང་ལ་གསར་པ་ཅི་ཤེས་ཡོད་པའི་ཐོག་འདི་ལྟར་གསུངས་བྱུང། དེ་ང་རང་ད་སློབ་སྦྱོང་ཅིག་ཁྱེར་ནས་འགྲོ་ཟེར་ན་ད་འོ་དེ་བོད་ཀྱི་ཆས་གོས་དང། བཟའ་བཏུང་ཟ་ལུགས་དང་འོ་དེ་ཚང་མ་ཁྱེར་ནས། སྐྱིད་པོ་ཞིག་བྱུང་ད་དེ་སློབ་གྲྭ་དེ་ལ་ལོ་བཅུ་བསྡད་ནས་འཛིན་གྲྭ་དང་པོ་ནས་འཛིན་གྲྭ་བཅུ་པ་བར། རྒྱ་གར་ན་བོད་པའི་བཙན་བྱོལ་སྤྱི་ཚོགས་ནང་བོད་མི་གཞིས་ཆགས་མང་པོ་ཡོད་པའི་ནང་ནས་ལ་དྭགས་བསོད་ནམས་གླིང་བོད་མི་གཞིས་ཆགས་ནི་བོད་མི་མི་འབོར་མང་བའི་གྲས་ཀྱི་གཞིས་ཆགས་ཤིག་ཡིན་དུས་ལ་དྭགས་བོད་ཁྱིམ་སློབ་གྲྭ་ནས་ཐོན་མཁན་གྱི་སློབ་ཟུར་ཧ་ཅང་མང་པོ་ཡོད་པ་རེད་སྔོན་མའི་དུས་སློབ་གྲྭར་བོད་ལྗོངས་ང་ཚོའི་ཕ་ཡུལ་ཇི་ལྟར་སྲུང་བརྩི་ཞུ་གི་ཡོད་པ་དང་དེང་སང་གི་དུས་སུ་འགྱུར་བ་གང་འདྲ་བྱེད་ཀྱི་ཡོད་པའི་ཐོག་ལ་དྭགས་བོད་ཁྱིམ་སློབ་ཟུར་བསྟན་འཛིན་ཆོས་སྐྱིད་ལགས་ཀྱིས་གསུངས་དོན་དུ། ད་སྔོན་མ་ང་ཚོའི་སློབ་གྲྭ་སྐབས་ཡིན་ན། ཕྱུ་པ་དཀྱུས་མ་གྱོན་ནས་སླེབས་མཁན་མང་པོ་ཡོད་ར། ཨ་ནི་རྒྱན་ཆ་དང་འདི་འདྲ་ཞུ་ཞུ་བཏགས་ནས་སླེབས་ཀྱི་ཡོད་རེ་གསུངས་འགྲོ་རེད། ད་ད་ལྟ་ལ་ཆ་བཞག་ན་ད་ལྟ་འོ་འདི་འདྲའི་འགྲོ་མང་བ་ཡོད་ར། ད་ད་ངེད་ཀྱི་འོ་འདི་མང་བ་མཐོང་སོང་ཆས་གོས་ཡག་པོ་གྱོན་རྒྱུ་དཔེ་མང་པོ་འདུག་ར། འོ་འདི་ངས་སྙིང་རྗེ་མོ་མཐོང། འདི་ལོའི་ལ་དྭགས་བོད་ཁྱིམ་སློབ་གྲྭར་བོད་ལྗོངས་ང་ཚོའི་ཕ་ཡུལ་སྲུང་བརྩི་ཞུ་གི་ཡོད་པའི་ནང་དམིགས་བསལ་དུ་ད་ལོ་ལོ་རྒྱུས་ནང་ཐེངས་དང་པོ་བྱུང་ཡིན་པ་སློབ་གྲྭའི་དམིགས་བསལ་སློབ་གྲྭ་ནས་ཀྱང་མཉམ་ཞུགས་གནང་འདུག་དེ་དང་འབྲེལ་དམིགས་བསལ་སློབ་གྲྭའི་དགེ་རྒན་རྒན་ཚེ་རིང་སྒྲོལ་མ་ལགས་ཀྱིས་འདི་ལྟར་གསུངས་བྱུང། དམིགས་བསལ་སློབ་གྲྭའི་སྤུ་གུ་དེ་ཚོ་ཕ་གིའི་སློབ་གྲྭ་བྱིངས་ཀྱི་མཉམ་དུ་ལ། ལས་རིམ་ག་འདྲའི་བྱེད་ན་ཚང་མ་ལ་མཉམ་ཞུགས་བྱེད་ཀྱི་ཡོད། ད་ལྷག་པར་དུ་ཟླ་འགོ་དེ་དུག་ལོག་ཆས་གོས་དེ་དང་ཨ་ནེ་ཁོ་རང་ཚོ་གི་སྙིང་ཚིག། ད་ང་ཚོ་གི་བློ་སྦྱོང་ཚིག་བརྒྱད་མ་དེ། རྒན་ལགས་ང་གཉིས་ཀྱིས་བསླབ་ཡོད་ཨ་ནེ། སྐུ་མདུན་རིམ་བྱོན་གྱི། མཆོད་པ་འབུལ་ཡ་འདི་བསླབ་ཡོད་འདི་ཚོ་ཁོང་ཚོ་ཕ་ཡུལ་ནས་ཁོ་རང་ཚོ་སྡིངས་ཆའི་སྒང་ནས་ལངས་ནས་ཁོ་རང་ཚོ་སྐྱོར་ཐུབ་པ་དེ་འདྲས་བྱུང་ཡོད་འདི་དཔེ་མི་སྲིད་ཀི་ཁོ་རང་ཚོ་གི་དགའ་ཚོར་ཞེ་པོ་ཞིག་འདུག་ཨ་ནེ་རྒན་ལགས་ང་གཉིས་ཀྱིས་སོ་ད་གང་ཐུབ་ཅི་ཐུབ་འདི་བྱས་ནས་ཁོང་ཚོ་ལ་འདི་འདྲས་ཕན་ཐོགས་པོ་ཞིག་འདུག་ད་བྱས་ཙང་ཁོང་ཚོ་ལ་སྤུ་གུ་ཞན་པ། ཡང་ང་ཚོ་སྤུ་གུ་བྱིངས་ལས་དེ་ཁོང་ཚོ་རིག་པ་ཞན་པ་ཡོད་རེད་དེ། ཡིན་ནའི་གི་ཁོ་རང་ཚོ་ལ་ང་ཚོ་གི་ཁོ་རང་ལ་གི་སྤེལ་བའི་གི་རིག་སྟོབས་ལ་སྤེལ་བའི་གི་ག་རེ་བསླབ་ནས་གི་ཁོ་རང་ཚོ་འདི་འཇུ་ཐུབ་གི་འདུག་བྱེད་ཐུབ་གི་འདུག་སྦྱང་ཐུབ་གི་འདུག། ད་བོད་ཁྱིམ་ཕྱག་ལས་གནང་ནས་ལོ་སུམ་ཅུ་སོ་ལྔ་ལྷག་འགྲོ་དུས་ད་ལན་བོད་ལྗོངས་ང་ཚོའི་ཕ་ཡུལ་ནང་ན་དམིགས་བསལ་ཁོ་རང་ཚོ་གི་ཆས་གོས་གོན་ནས་དེ་འདྲས། གོམ་བགྲོད་གནང་དུས་རྒན་ལགས་རང་གི་ཚོར་བ་ག་འདྲས་བྱུང་སོང། ཨ་ནེ། ད་ད་ལྟ་འདི་ང་ཚོ་དེ། དམིགས་བསལ་སློབ་གྲྭ་དེ་ད་ལྟ་ཁོང་ཚོ་དེ་ཕ་གིར་ཆས་གོས་དེ་གོན་ནས་ཕ་གིའི་སྒང་ལ་གོམ་བགྲོད་བྱེད་ཡ་དེ་ཐོག་མ་དེ་རེད། ད་འདི་དཔེ་དགའ་བོ་བྱུང་སོང་ང་ནི་ང་ང་རང་ཐག་རིང་པོ་བལྟས་བཞག་དུས་ང་ནི་རང་བཞིན་གྱིས་མིག་ཆུ་ཤོར་འོང་ཡ་ཅིག་དགའ་བོ་གི་ཚོར་སྣང་དེ་དཔེ་དགའ་བོ་བྱུང་སོང་ཨ་ནེ་ཁོང་ཚོ་སྤུ་གུ་དེ་ཚོ་ལྷག་པར་ང་ཚོ་དགའ་བ་ལས་ལྷག་སྤུ་གུ་ཁོ་རང་ཚོ་དཔེ་མི་སྲིད་དགའ་ཚོར་ཨ་ད་ཞོགས་གས་སྔ་བོ་ནས་ཁྲིག་ཁྲིག་ཁ་ཚོ་ག་འདི་ཁོ་རང་ཚོ་གི་ཆས་གོས་གོན་ཡ་དཔེ་ད་ང་ད་གིན་ཞོགས་གས་ཡོང་དུས་ག་ལ་ཁྱེད་ཅང་ཅུ་ལ་ང་ཚོ་ཕེབས་འདུག་ཡ་ཨ་ནེ་ཆས་གོས་ག་ཚོ་སོ་སོ་དོང་ལ་ཉར་ན་ཨ་ནས་དཔེ་ཁོ་རང་དཔེ་དགའ་བོ་ད་འདི་ཚོར་བ་དཔེ་མི་སྲིད་གི་འདུག། ལ་དྭགས་བོད་ཁྱིམ་སློབ་གྲྭར་བོད་ལྗོངས་ང་ཚོའི་ཕ་ཡུལ་སྲུང་བརྩི་ཞུ་སྐབས་སློབ་གྲྭའི་དགེ་སློབ་ཚོས་སློབ་ཕྲུག་གི་ཕ་མ་དང་མི་མང་རྣམས་ནས་ཀྱང་བོད་ཆས་མནབས་ནས་ཕེབས་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲ་རྒྱའི་བདེ་འཇགས་ཀྱི་མགྲིན་ཚབ་པ་བློ་བཟང་ཚེ་བརྟན་ལགས་ཀྱི་ལྷན་དུ་དེང་སྐབས་བོད་མིའི་སྤྱི་ཚོགས་ཁྲོད་དྲ་རྒྱའི་བདེ་འཇགས་དང་འབྲེལ་བའི་གོ་རྟོགས་ཇི་ཡོད་སོགས་ཀྱི་ཐད་བློ་བཟང་དགེ་ལེགས་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམས་ལ་སྐུ་ཁམས་བཟང། ང་བློ་བཟང་དགེ་ལེགས་ཡིན། དེ་རིང་ང་ཚོའི་ལེ་ཚན་དེའི་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲ་རྒྱའི་བདེ་འཇགས་ཀྱི་མགྲིན་ཚབ་པ་བློ་བཟང་ཚེ་བརྟན་ལགས་དང་ལྷན་དུ་དེང་སྐབས་བོད་མིའི་སྤྱི་ཚོགས་ཁྲོད་དྲ་རྒྱའི་བདེ་འཇགས་ཐོག་གོ་རྟོགས་ཇི་ཡོད་སོགས་ཀྱི་ཐད་གོ་བསྡུར་ཞུ་རྒྱུ་ཡིན། ཐོག་མར་བདུན་ཕྲག་འདིའི་ནང་བཞུགས་སྒར་རྡ་རམ་ས་ལའི་ཁུལ་གྱི་གནས་ཚུལ་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་བཞུགས་སྒར་གངས་སྐྱིད་དུ་ཚེ་རྒྱལ་མོ་མ་ཚིག་ཇ་ཁང་ཞེས་པ་ཞིག་དབུ་འབྱེད་ཀྱིས་ད་ཆར་ཚོང་རྒྱུགས་ཡག་པོ་ཡོད་པའི་སྐོར་དང། ཡང་བཞུགས་སྒར་དུ་བོད་མི་རྩོམ་པ་པོ་ཁག་ཅིག་གིས Modern Tibetan Essays། དེང་རབས་བོད་ཀྱི་རྩོམ་རིག་ཅེས་པའི་དཔེ་དེབ་དབུ་འབྱེད་གནང་ཡོད་པའི་སྐོར། དེ་བཞིན་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ཨ་རིའི་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་ཨེ་ཤེ་ཡ་ཁུལ་གྱི་ལས་འཆར་འགན་འཛིན་དང་མཇལ་འཕྲད་གནང་ཡོད་པའི་སྐོར་བཅས་སྙན་སྒྲོན་ཞུ་གི་ཡིན། གསར་འགྱུར་རྒྱས་པ་ཁག་གཤམ་ལ་རིམ་པས་གསན་རོགས་གནང།

ཡང་ཟླ་བ་འདིའི་ཚེས་བཅུ་བདུན་ཉིན་བཞུགས་སྒར་དུ་རྟེན་གཞི་བྱས་པའི The Other Space ཞེས་པའི་ཚིག་ཇ་ཁང་དུ་བོད་མི་རྩོམ་པ་པོ་ཁག་ཅིག་གཙོས་པའི་རྡ་ས་ཁུལ་གྱི་རྩོམ་རིག་ལ་དོ་སྣང་ཡོད་པའི་མི་སྣ་ཁག་ཅིག་ལྷན་འཛོམས་ཐོག་ཨ་རིར་གནས་སྡོད་བསྟན་འཛིན་བདེ་སྐྱིད་ལགས་ཀྱིས་རྩོམ་སྒྲིག་གནང་བའི Modern Tibetan Essay། དེང་རབས་བོད་ཀྱི་རྩོམ་རིག་ཅེས་པའི་དཔེ་དེབ་ཅིག་དབུ་འབྱེད་གནང་ཞིང་སྐབས་དེར་དཔེ་དེབ་དེའི་ནང་རྩོམ་ཡིག་ཕྱོགས་བསྒྲིགས་གནང་བའི་ཁོངས་སུ་རྩོམ་པ་པོ་རི་ལྗོངས་དོན་གྲུབ་བཀྲ་ཤིས་ལགས་ཀྱིས་བཙན་བྱོལ་ནང་གི་ཉི་མ་གཅིག་ཅེས་པའི་རྩོམ་ཡིག་དང་ཡང་རྩོམ་པ་པོ་བུ་ཆུང་བསོད་ནམས་ལགས་ཀྱིས་རང་ཉིད་ཀྱི་སྤོ་ལགས་དང་པཱ་ལགས། རང་ཉིད་བཅས་མི་ཐོག་གསུམ་གྱི་ནང་དུ་མཐོང་ཐོས་མྱོང་གསུམ་གྱི་ཕྱིར་དྲན་དང་རང་ཉིད་ལ་བག་ཆགས་སྐོར་གྱི་རྩོམ་ཡིག་བོད་མིའི་ལས་འགུལ་བ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ང་ལྟ་བུའི་བཙན་བྱོལ་བའི་མི་ཚེ་དང་ཁྱིམ་གཞིས་ཟེར་བ་ཞིག་མེད་པའི་གནས་བབ་དཔྱད་པའི་རྩོམ་ཡིག་དེ་བཞིན་རྩོམ་པ་པོ་དང་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་ཀྱིས་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔ་ལོར་བོད་དུ་ཆས་པའི་མྱོང་བ་དང་རྡོ་རྗེ་གླིང་དུ་ལོ་གསར་གཏོང་སྟངས་ཕྱིར་དྲན་ཞེས་རྩོམ་ཐུང་བཅས་སྒྲོག་སྦྱང་གནང་ཡོད་པ་རེད། Running restaurants and shops was a common way for the more entrepreneurial. ཡང་ཟླ་བ་འདིའི་ཚེས་བཅུ་བདུན་ཉིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་ཀྱིས་ཨ་རིའི་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་ཨེ་ཤེ་ཡ་ཁུལ་གྱི་ལས་འཆར་འགན་འཛིན་སྐུ་ཞབས Manpreet Singh Anand ལགས་དང་ཚོགས་པ་དེ་ཉིད་ཀྱི་བོད་དོན་དང་འབྲེལ་བའི་ལས་འཆར་འགན་འཛིན་ཚུད་པའི་ལས་བྱེད་ཁག་ཅིག་དང་མཇལ་འཕྲད་ཀྱིས་ཨ་རིའི་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་མཐུན་སྦྱོར་འོག་ད་ལྟ་འགྲོ་བཞིན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་འཆར་སྐོར་དང་དེ་བཞིན་ལས་གཞི་ལེགས་གྲུབ་ཟིན་པ་ཁག་མ་འོངས་པའི་ལས་འཆར་སྤེལ་ཕྱོགས་སོགས་ཀྱི་ཐད་བཀའ་བསྡུར་གནང་འདུག། རྣམ་པ་ཚོས་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་རེད། གཤམ་ལ་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲ་རྒྱའི་བདེ་འཇགས་ཀྱི་མགྲིན་ཚབ་པ་བློ་བཟང་ཚེ་བརྟན་ལགས་དང་ལྷན་དུ་དེང་སྐབས་བོད་མིའི་སྤྱི་ཚོགས་ཁྲོད་དྲ་རྒྱའི་བདེ་འཇགས་ཐོག་གོ་རྟོགས་ཇི་ཡོད་སོགས་ཀྱི་ཐད་གོ་བསྡུར་ཞུ་གི་ཡིན། བློ་བཟང་ལགས་ཐོག་མ་དེ་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལེ་ཚན་དེ་ནང་ལ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡི་ཡིན། ཐུགས་རྗེ་གནང། ལགས་སོ། བློ་བཟང་ལགས་ཐོག་མ་དེ་དེ་འདྲ་བོད་དོན་ལས་འགུལ་ལྟེ་གནས་ཁང་ནས་ཡ་ཕྱག་ལས་གནང་ཡག་ག་དུས་འགོ་ཚུགས་ན། ཉིས་སྟོང་ཉི་ཤུ་གི་ཕྱི་ཟླ་གཉིས་པ།

གནས་ཚུལ་མང་པོ་ཅིག་རྒྱ་ནག་གཞུང་གིས་རག་གི་ཡོད་པ། དེ་ནི་སྙིང་མ་ཅིག་ཁྱབ་ཅིག་དང་རྒྱ་གར་གཞུང་གིས་ད་ཆེད་མངགས་ཏེ་རྒྱ་ནག་གི། བཀག་སྡོམ། མཉེན་ཆས་མང་པོ་ཅིག་བཀག་སྡོམ་བྱས་ཅིག་མཁྱེན་གསལ་རེད། ད་ལྟའི་ཆར་ལ་ཡང་དྲ་རྒྱའི་བདེ་འཇགས་བདེ་འཇགས་དེ་གནས་སྟངས་ག་རེ་འགྲོ་གི་ཡིན་ན་སྡུག་རུ་འགྲོ་གི་ཡིན་ན་ཡག་རུ་འགྲོ་གི་ཡིན་ན།
ཉིད་ཀྱི་བསམ་ཚུལ་ལ་ནི་རེད་ང་ཚོ་གི་ད་ཉམས་མྱོང་ཆ་བཞག་ནས་ཞུས་པ་ཡིན་ན་ནི་དྲ་རྒྱའི་བདེ་འཇགས་ཀྱི་དཀའ་ཉེན་འདི་དག་ད་དམིགས་བསལ་གྱི་རྒྱ་ནག་གང་ལ་ཤེས་བ་ནི་ད་དཀའ་ཉེན་འདི་མང་རུ་འགྲོ་ཡོད་ཀྱང་འགྲོ་ཅིག་མཐོང་གི་འདུག་ར་ཨ་ནི་དམིགས་བསལ་གྱི་ང་ཚོ་ད་ད་བཙན་བྱོལ་ལ་སླེབས་ནས་ཨ་ནི་ང་ཚོ་གི་ལས་གཞི་མང་པོ་ཞིག་སྤེལ་དགོས་རེད་ཨ་ནི་བོད་དོན་དང་འབྲེལ་བའི་ཨ་ནི་ཁ་ལ་འོ་རེད། ད་ལས་དོན་མང་པོ་ཞིག་གཞུང་འབྲེལ་གཞུང་འབྲེལ་མ་ཡིན་པ་ཚང་མ་བྱེད་བསྡད་ཡོད་ཙམ་པ་ལ་དེའི་ནང་ལོགས་ལ་རྒྱ་ནག་གི་གནོན་ཤུགས་དེ་ཤུགས་ཆེན་པོ་དཔེ་སྤྲད་བསྡད་ཡོད་རེད་ར་དམིགས་བསལ་གྱི་དྲ་རྒྱ་ནང་ལ་དྲ་རྒྱ་ནང་ལོགས་ནས་སྟངས་འཛིན་བྱས་དང་ཡང་དོ་དམ་བྱས་དང་དེ་ནང་བཞིན་གྱི་ཡང་དྲ་འབུ་བཏང་ཡ་ལ་སོགས་པ་དེ་འདྲའི་ཨ་ནི་དཀའ་རྙོག་མང་པོ་ཞིག་བཟོས་བསྡད་ཡོད་རེད་ཡིན་ནའི་དེའི་མཉམ་དུ་ལ་ཨ་ནི་རྒྱ་གར་ཡིན་ནའི་ཨེ་ད་ལྟ་དེ་དེ་ད་ལྟ WeChat ལ་སོགས་པ་ནི་ང་ཚོ་གི་བཀག་སྡོམ་བྱེད་དགོས་པའི་རྒྱུ་མཚན་གཅིག་དེ་ཆབ་སྲིད་ཀྱི་ཆ་དེ་ཡོད་རེད། ཡང་ཕྱོགས་གཅིག་ནས་ནི་བདེ་འཇགས་ཀྱི་ཆ་དེ་ཡོད་རེད། རྒྱ་གར་ལུང་པ་ཁོ་རང་ཚོའི་ནང་ལོགས་ལ་ཨ་ནི་རྒྱ་ནག་གི་ནི་ད་ལྟ་དེ་ག་རེ་ལབ་དགོས་རེད WeChat བེད་སྤྱོད་བྱེད་རྒྱུ་དེ་ནི་ག་རེ་ལབ་དགོས་རེད་ཉར་ཚགས་བྱེད་ས་བརྗོད་རེད། ད་ལྟ་ང་ཚོ་གནས་ཚུལ་ཉར་ཚགས་བྱེད་ས་དེ་རྒྱ་ནག་རང་ཡིན་དུས་ཁོ་རང་ཚོ་གིས་བེད་སྤྱོད་ལོག་པ་བཏང་མ་སྲིད་པ་ཁྱད་གོ་ཆོད་མེད་དུས་རྒྱ་ནག་ནང་ལོགས་ལ་རང་གི་ནི་ད་ལྟ WeChat ལ་སོགས་པའི་ནི་ག་རེ་ལབ་དགོས་རེད་ད་ལྟ TikTok ལ་སོགས་པའི་གི་ནི། ད་ལྟ། བཟོ་ལས་སྡེ་ཚན་མང་པོ་གཅིག་རྒྱ་ནག་གི་ཁྲིམས་དང་སྒྲིག་གཞི་འོག་ལ་འགྲོ་དགོས་ཡོད་དུས། སྒེར་གྱི་གནད་དོན་ག་རེ་ཡིན་ནའི་རྒྱ་ནག་གཞུང་གིས་འཁྱེར་ཤོག་ལབ་དུས་ཙམ་པ་ལ་ཚང་མ་སྤྲད་དགོས་ཡས་ཀྱི་ཆ་རྐྱེན་ཆགས་བསྡད་ཡོད་དུས། རྒྱ་ནག་དེ་ལ་དོགས་ཟོན་བྱེད་དགོས་ཡས་ཀྱི་ལུང་པ་མང་པོ་གཅིག་ཡོད་དཀའ་ངལ་དག་རང་ག་ལ

ཟབ་སྦྱོང་ཕུལ་བའི་ཕྱིར་ར་དེ་ཟབ་སྦྱོང་གྲས་དེ་གཙོ་བོ་སུ་ལ་ཡ་དམིགས་ནས་སྤྲད་ཡོད་ན་ཨ་ནི་དེ་ནང་ནས་གཙོ་བོ་དེ་འདྲ་དེ་ནང་ནས་དོན་ཚན་གཅིག་དེ་དེ་འདྲ Internet Basics ཟེར་བ་ར་དྲ་རྒྱའི་རྨང་གཞིའི་འགྲོ་སྟངས་ག་རེ་ཡིན་ཟེར་རེད་པས་རེད་རེད་རེད་རེད་དེ་དམིགས་སུ་བཀར་ནས་བརྗོད་གཞི་དེ་བཏོན་དགོས་པའི་དོན་ཚན་ག་རེ་ཡིན།
ཨོ། དང་ཤོས། ང་ཚོ་བརྗོད་གཞི་ཁ་ཤས་ཤིག་བདམས་ནས་ར་མི་མང་ལ་གོ་ཐུབ་པ་བཟོ་བ་ལ་དང་ཤོས་དེ་ང་ཚོ་གི་དྲ་རྒྱའི་རྨང་གཞི་དེ་འདྲ་ཤེས་གལ་གཙོ་བོ་ག་རེ་རེད་ལབ་ན་ཨ་ནི་ང་ཚོ་གི་དེ་འབྲེལ་གྱི་གནས་སྟངས་འདི་གོ་ཚོད་ལ་དང་པོ་ཉིད་ལ་རྨང་གཞི་དེ་དྲ་རྒྱ་ནང་ལོགས་ལ་ཨ་ནི་འགྲོ་སྟངས་ག་འདྲས་ཡོད་མེད་ལས་ཀ་ག་འདྲས་བྱེད་ཀྱི་ཡོད་མེད་དྲ་རྒྱ་ནང་ལོགས་ལ་ང་ཚོ་བསམ་པ་ནང་བཞིན་ཨ་ནི་དྲ་རྒྱ་གི་ནང་ལོགས་ལ་མཐོང་ཆོག་ཆོག་ཡོད་རེད་དེ་རྒྱབ་ལོགས་ལ་ག་འདྲས་བྱེད་ཀྱི་ཡོད་མེད་དེ་ཧ་གོ་བ་ཡིན་ན་འདི་ཡི་ཉེན་ཁ་ག་རེ་ག་རེ་སླེབ་སྲིད་ཡོད་མེད་དེ་ཡང་ཅིག་ལམ་ཁ་ཅིག་མཐོང་ལིས་ད་ཨ་ནི་འོ་འདི་ལབ་ཙམ་པ་ལ་ངོ་སྤྲོད་ཅིག་ཞུ་བ་ཡིན་ན་ཅིག་རྒྱུས་ནི་ཡིན་ག་ཚོ་འདྲི་ཤེས་ཀྱི་འདུག་བསམ་པ་ཨ་ལས་དེ་འདྲས་རྒྱུས་ནི་ལས་དོ་ཨ་ལ་སྨྱོས་ནི་ཁོ་རང་ཧ་གོ་ཡ་གི་ལམ་ཁ་བརྗོད་དོན་ང་ཚོ་གི་རྨང་གཞི་དེ་གལ་ཆེན་པོ་ཞིག་འདྲི་ཤེས་ག་ཡ་དེ། འཛིན་པ་ནི་འོ་འདི་གི་དང་ཤོས་དེ་ནས་འགོ་ཚུགས། ཟབ་སྦྱོང་དེ་ཚོ་གསར་འགོད་པ་ཚོར་དམིགས་ཡོད་ན་ཡང་གཞུང་འབྲེལ་མིན་པའི་ཚོགས་པ་ཚོར་དམིགས། དམིགས་བསལ་གྱི་དེ་ང་ཚོ་གི་མི་མང་རང་ལ་ད་རིང་འདི་ཐེངས་དང་པོ་འགྲོ་ཆ་དེ་རེད། ང་ཚོ་གི་གོ་སྒྲིག་བྱས་དེ་ཚོ་ནི་བོད་ཀྱི་གློག་ཀླད་ཛ་དྲག་གྲ་སྒྲིག་ཚན་ཁག་ལས་ར། TibCERT། TibCERT། གིས་ང་ཚོ་གི

དེ་ཉིད་ཀྱི་བསམ་ཚུལ་ལ་ལྟ་འདིར་དང་ང་ཚོ་དེ་དག་ནི་སྤྱི་ཚོགས་དྲ་ལམ་ལས་དེ་དག་རྒན་གཞོན། ཁྱད་པར་མེད་པར་ཚང་མ་གིས་ད་དེ་དག་བེད་སྤྱོད་བྱེད་ཤེས་པ་ཡིན་དུས་ཙམ་པ་ལ་ཨ་ནི་འདི་ནང་ལོགས་ལ་ཁ་ཤས་ཀྱིས་བེད་སྤྱོད་བྱེད་སྟངས་ཧ་མ་གོ་ནས་ཡང་ག་རེ་ལབ་དགོས་རེད་བེད་སྤྱོད་བྱེད་སྟངས་ལ་དེ་འཐུས་ཤོར་འགྲོ་སྲིད་ར་ཨ་ནི་དམིགས་བསལ་གྱི་འཐུས་ཤོར་འགྲོ་ཡས་ལབ་ན་ང་ཚོ་གིས་དྲ་རྒྱ་ནང་ལོགས་ལ་དབྱིན་ཇིའི་ཐོག་ནས Internet Freedom དང Internet Rights ལབ་འདི་འདྲ་ཚིག་བེད་སྤྱོད་བྱེད་ཀྱི་ར་དེ་ཁུལ་དུ་དྲ་རྒྱ་གི་ཐོབ་ཐང་དེ་ཚང་མ་ལ་ཡོད་རེད། དྲ་རྒྱ Account སོ་སོ་སོ་ཁ་བྱང་གཅིག་བཟོས་ཡོད་རོགས Facebook Instagram ག་བ་ལ་ཡིན་ནའི་ཁ་བྱང་བཟོ་ཡ་དེ་ཚོ་ཐོབ་ཐང་དེ་ཡོད་རེད་དེ་འདི་མཉམ་དུ་ལ་ལས་འགན་དེ་ཡང་ངོ་འཕྲོད་པ་ཡིན་ན་ཡང་ཨ་ནི་སྤྱི་ཚོགས་དྲ་ལམ་འགྲོ་བཞིན་ཡིན་པ་ཡིན་ན་ཡང་གནས་ཚུལ་རྫུན་མ་དང་གནས་ཚུལ་རྫུན་མ་ཚོ་ཁྱབ་སྤེལ་དང་ཁྱབ་སྤེལ་འགྲོ་གི་ཡོད་ན་སོ་སོའི་ངོས་ནས་འཛུལ་ཞུགས་མ་བྱེད་དེ་ཚོ་ཡང་སོ་སོ་གི་ལས་འགན་ཆགས་ཡོད་དུས་ཙམ་པ་ལ་ཡང་ང་ཚོ་གི་སྤྱི་ཚོགས་ནང་ལ། དྲ་རྒྱ་འདི་ད་ལྟ་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་པ་མཉམ་དུ་ལ། ཐོབ་ཐང་འདི་མཉམ་དུ་ལ་ཡང་ལས་འགན་དེ་ཧ་གོ་ཡོད་ན་འདི་གི་ནི་ཕན་ཐོགས་དེ་མང་ང་བྱས་ནི་གནོད་ད་ཡང་ང་ཚོ་ལ་སྤྱི་ཚོགས་ནང་གོ་རྟོགས་མེད་པས་ནི་རེད་ཡང་རྐང་བཙུགས་ནས་ཡང་ཁ་ཤས་བྱུང་སྲིད་ར་འོ་འདྲ་པོ་སྒང་ལ་གནད་དོན་སྒང་ལ་ནི

ཕྱི་ལོགས་ནས་གནོད་སྐྱེལ་ཡིན་ནའི་རེད་སོ་སོའི་ངོས་ནས་འཐུས་ཤོར་འགྲོ་ཡིན་ནའི་རེད་འདི་ཚོ་འགའ་ཞིག་དྲག་པོ་བཟོ་ཡས་དང་འདི་ཚོ། ཨང། འདི་ཚོ་སྒང་ལ་དཀའ་ངལ་སེལ་ཐབས་ཡོད་རེད། འོང་འདི་གི། ལགས་སོ། ད་ད་ལྟའི་ཆ་ལ་ཡང་དྲ་རྒྱའི་བདེ་འཇགས་ལ་ཆེ་བ་ནི་གནད་འགག་ཆེ་ཤོས་ཅིག་ག་རེ་ཟེར་གྱི་ན་ཁྱེད་རང་གི། ཨང། དྲ་རྒྱའི་བདེ་འཇགས་ལ་གནད་འགག་ཆེ་ཤོས་དེ་ག་རེ་འདུག་ལབ་ན་སོ་སོའི་སྒེར་གྱི་ཆ་ནས་ནི་དྲ་རྒྱ་གི་བདེ་འཇགས་དེ་གལ་ཆེན་པོ་དག་རེད་དེ་ཡིན་ནའི་གལ་སྲིད་སོ་སོའི་ཚོགས་པ་ཅིག་ནང་ལས་ཀ་བྱེད་ཀྱི་ཡོད་པ་ཡིན་ན། ཡང་གལ་སྲིད་སོ་སོ་ཡང། བོད་ཀྱི་སྤྱི་དོན་དང་ཡང་ག་རེ་ལབ་དགོས་རེད། ཅིག།

གི་དཀའ་ངལ་བརྗོད་ར་དམིགས་བསལ་གྱིས་རྒན་པ་དང་སློབ་སྦྱོང་ཡོད་མཁན་ཚོ་ཡིན་ནའི་ཀྱི་དོ་སྣང་བྱེད་གལ་ཆེན་པོ་རེད་བསམ་གྱི་འདུག་ར་གཅིག་ག་རེ་ལབ་དགོས་རེད་རྒྱུན་ནས་ལག་ཐོག་ཁ་པར་དང་ཨེ་འདྲས་སྒང་ལ་གོ་རྟོགས་མེད་མཁན་ཚོ་ལ་མི་རབས་རྒན་པ་འདྲ་ལ་ཡང་དེ་འདྲས་སྒང་ལ་འགྲེལ་བཤད་རྒྱག་ཐུབ་ན་ཡག་པོ་རེད་བསམ་གྱི་འདུག་ར་དམིགས་བསལ་ཡང་སློབ་ཕྲུག་འདི་ཚོ་དང་ཡང་སྤུ་གུ་འདི་ཚོ་དེང་སང་མང་པོ་ཅིག་ཆུང་དུས་ནས་ག་རེ་ལབ་དགོས་རེད་ཨེ་འདྲས་འགྲོ་ལག་ཐོག་ཁ་པར་དང་ཨེ་འདྲས་ལ་ད་ཡང་ཡང་དུས་ཚོད་མང་པོ་གཏང་གི་ཡོད་དུས་ཙམ་པ་ལ་དེ་ཚོ་སྒང་ལ་ཡང་སློབ་སྟོན་བྱས་ན་ཡག་པོ་རེད་བསམ་གི་འདུག་ར་སོ་སོ་རྐྱང་པའི་ཆ་ནས་འདི་དང་ཉེན་ཁ་གང། ལགས་སོ་སྐབས་རེ་ཡང་ང་ཚོའི་གི་གནས་ཚུལ་དེ་ཧ་གོ་བཞིན་དུ་ཡང་སོ་སོ་ནོར་འཁྲུལ་ཤོར་བ་ལ་སོགས་དེ་ཡོང་གི་རེད་རེད་རེད་འདུག་ད་ཁྱེད་རང་གི་མི་ཚེ་དེ་ག་ཉམས་མྱོང་རེད་རེད་རེད་ང་དེ་འདྲའི Scam དེ་འདྲ་བྱུང་སོང་རེད་ངའི་གི Facebook དེ་ནས Hack བྱས་སོང་དེ་ནས་སོ་སོ་རེད་རེད་སོ་སོ་རང་ལ་ཡང་བྱུང་མྱོང་དེ་འདྲ་ཡོད་ན། ང་རང་རང་ལ་ད་དམིགས་བསལ་བྱུང་མྱོང་མེད་ར་ཡིན་ནའི་ང་རང་གི་ངོ་ཤེས་ནང་ལ་བྱུང་མྱོང་ཡོད་ར་དམིགས་བསལ་གྱི་འདི་འདྲ་བཏང་གི་འདུག་ད་ལྟ Facebook ནང་ལོགས་ལ་ཡང་དམིགས་བསལ་གྱི Instagram ནང་ལ་ཉེ་ཆར་ད་ལྟ་མང་པོ་བྱུང་ར་ལོ་གཅིག་དང་གཉིས་ནང་ལོགས་ལ་འདི་ནང་ལོགས་ལ་གཙོ་བོ་ག་རེ་རེད་ཟེར་ན་ནི་སོ་སོ་ངོ་ཤེས་གཅིག་གིས་ནི་སོ་སོ་ལ་ནི་དེ Message ཅིག་བཏང་ར Message བཏང་དུས་ཙམ་པ་ལ་འདི་ནང་ལོགས་ལ་ནི་ང་ལ་འདི་རེ་རེ་བ་གཅིག་ཡོད་འདི་གྲུབ་ཚུལ་ལ་སོགས་པ་འདི་དེ་ལ་ག་རེ་ལབ་དགོས་རེད

ཡིན་ནའི་ང་ཚོས་ཀྱི་བསམ་བློ་བཏང་སྟངས་ཁོ་རང་འགྱུར་བ་བཏང་བ་ཡིན་ན་དོགས་པ་ཟ་ནས་དོགས་པ་ཟ་དགོས་ཡ་དེ། གལ་ཆེན་པོ་ཟེར་ཅོ་ར་དོགས་པ་ཟ་ལས་སླ་པོ་ཡིད་མ་ཆེས་ཅོ་ར། འོ་བྱས་ན་ཁ་ཆེ་ན་ན་དཀའ་ངལ་མང་པོ་དེ་འདྲ་དེ་འདྲ། ངོ་ཤེས་བརྒྱུད་ནས་ཁྱེད་རང་བསླུ་བྲིད་བྱེད་མཁན་ཚོ་མང་ཆེ་ལ་ཨིན་ཇི་ཐོག་ནས་ཚིག་ག་རེ་བེད་སྤྱོད་བྱེད་ཀྱི་ཡིན་ན་ན Social Engineering Tactic ལབ་ར། འདི་ལབ་ཙམ་པ་ལ་མི་གི་བསམ་བློ་བཏང་སྟངས་འདི་དཀའ་ངལ་བཟོ་མཁན་འདི་མགོ་ཚོད་དུས་ཙམ་པ་ལ་མི་འདིའི་བསམ་བློ་བཏང་སྟངས་འདི་གཅིག་མགོ་ཚོད་པ་ཡིན་ན་ཁོ་ལ་ག་འདྲས་སེ་བྱས་ནས་གོབ་ཏོ་གཡོག་ཐུབ་ས་རེད་ར་འོ་འདི་གང་ལ་གོབ་ཏོ་གཡོག་ཐུབ་དུས་ཙམ་པ་ལ་ཨ་ནི་སོ་སོའི་ངོས་ནས་ཏེ་ག་རེ་ཟབ་ཟབ་ག་འདྲས་སེ་བྱེད་ཐུབ་ལབ་ན་དང་པོ་ཉིད་ལ་ཨ་ནི་གནས་ཚུལ་ཅིག་བྱུང་བ་ཡིན་གནས་ཚུལ་རྫུན་མ་ཅིག་ཡིན་ནི་རེད་ཡང་མིན་ན་གནས་ཚུལ་མི་ཅིག་ཁྱོད་རང་ལ་རེ་བ་ཞིག་སྐྱེ་ཡོད་ནི་རེད་འདི་ར་ར་འཕྲོད་ར་འཕྲོད་ཡ་ལ་དང་པོ་ཉིད་ལ་སྐད་ཆ་དྲི་དགོས་ན་དྲི་ཡང་ན་ཀློག་དགོས་ན་ཀློག་ཅིག་སོ་སོའི་ངོས་ནས། ཚེའི་སྦྱོར་བ་དངོས་གནས་ཡིན་མིན་འོ་འདི་བྱས་པ་ཡིན་ན། འདི་གཞུག་ནས་ཡང་འདི་ཁྱབ་པས་མ་གྲོལ་བས་ལས་ཕན་ཐོགས་རེ་སོ་སོ་ལ་ཡང་འདི་གྱོང་ག་མ་མ་བྱུང་བས་ལས་ཡང་ཁེ་ཕན་ཡོད་རེ་བསམ་གི་འདུག་ར་འོང་ཅིག་དང་སོ་སོའི་ངོས་ནས་བསམ་བློ་བཏང་ཆོག་འདི་ཁོ་ར་ཟབ་ཟབ་བྱས་འདི་ཡོད་ར་ཉེན་ཁ་ཡང་འདྲེ་ཡོད་སྲིད་རེད་ཨ་འདི་ལ་ཡང red flags ལབ་ན་ཨིན་ཇི་ཐོག་ནས red flags ལབ་ན་ཉེན་ཁ་ཡོང་ས་གི་གཞི་ག་རེ་ག་རེ་འདུག་དོགས་པ་ཟ་ཡ་གི་གཞི་ག་རེ་ག་རེ་འདུག་འདི་ཚོ་ལ red flags ལབ་ཙམ་པ་འདི་ཚོ་ག་འདྲས་ག་འདྲས་ཧ་གོ་དགོས་འདུག།

དངུལ་དེ་ནི་མགྱོགས་པོ་ནི་འཕར་གྱི་རེད། ཁྱོད་རང་གིས་འདི་ནང་ལོ་འཛུལ་བ་ན་ཁྱོད་རང་གི་གྲོགས་པོ་གྲོགས་པོ་གྲོགས་མོ་ཡང་སྤུན་ཀྱག་ནང་ལོགས་ལ་འཛུལ་བཅུག་བ་ཡིན་ན། འདི་ནང་ལ་ག་རེ་ཁེ་ཕན་ཡོད་ལབ་ན་ག་ཚོད་ཀྱིས་སྔོན་ལ་འཛུལ་ན་ཡང་ཁྱོད་རང་ཁེ་ཕན་མང་ང་ཡོད་རེད། ཁྱོད་རང་གི་འོག་ལ་ག་ཚོད་མང་ཁྱོད་རང་འོག་ལ་འཛུལ་མཁན་ཡོད་ན་འདི་ཚོ་གིས་ཁྱོད་རང་ལ commission ཅིག་ཡོད་ར། ཡང་འོ་འདི་ཁེ་ཕན་འདི་ཁྱོད་རང་ལ་ཡང་རག་གི་རེད། ལབ་དུས་ཙམ་པ་ལ། མི་མང་པོ་ཅིག། འདི་ཡི་ཞོར་ལ་ག་རེ་ལབ་ཡོང་ན་ཁྱོད་རང་དཀའ་ལས་མ་རྒྱབ་ན་ཡང་འགྲུབ་གི་མ་རེད་ལ་ཡིན། ད་ཡང་འདི་ཡང་དངོས་གནས་འདྲ་པོ་ཞིག་ད་ཡང་དཀའ་ལས་མ་རྒྱབ་ན་ཁྱོད་རང་ལ་དངུལ་རག་གི་མ་རེད་ལབ་ན་ཡང་འདི་དངོས་གནས་འདྲ་པོ་ཞིག་ད་འོ་འདི་ལབ་དུས་ཙམ་པ་ལ། གཙོ་བོ་དམིགས་ཡུལ་དེ་ག་རེ་ལབ་ན། མི་ག་ཚོད་མང་མང་བསླུ་ཡས་དེ་རེད་ར། བསླུ་དུས་ཙམ་པ་ལ། འདི་བསླུས་པའི་ཤུལ་ལ་ད་ག་ལ་འོ་རེད། འདི་བསླུ་ས་བའི་ཤུལ་ལ།

ད་གོབ་ཏོ་གཡོག་མཁན་དེ་ཡོད་ར་ཡང་ཁོ་རང་མྱང་དེ་ཡོད་ར་ད་བསམ་བློ་ཞིག་བཏང་བ་ན་ཁོ་རང་གི་དངུལ་ཚུར་མ་རག་པས་དཀའ་ངལ་ཞིག་འཕྲད་དེ་ཡོད་སྲིད། ད་དཀའ་ལས་མ་རྒྱབ་བྱས་འབྲས་བུ་རག་ཡས་ད་ར་ཏོ། ར་གཙོ་བོ་འོན་དེ་རེད་ར་ད་ཡིན་ནའི་བསམ་བློ་བཏང་ཆོག་ལབ་ཡ་ར business model ལབ་ཡ་ར་ཨིན་ཇི་ཐོག་ནས་ར་འོན་ཏེ business model ལབ་ཡ་དེ་ནང་ལོ་ག་རེ་དགོས་རེད་ཡང་མིན་ན exchange of good and services ལབ་ཡ་ར་ད་ཁོང་ཚོ་གི་དེ་ནང་ལོ་ལ་དངོས་ཟོག་བརྗེ་བོ་ལོག་ནས་བྱས་ཡོད་ར་ད་ནང། འོན་དངོས་ཟོག་བརྗེ་བོ་ལོག་ནས་བྱེད་དུས་ཙམ་པ་ལ

དུས་ཚོད་ཀྱི་དབང་གིས་ད་བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲ་རྒྱའི་བདེ་འཇགས་དང་འབྲེལ་བའི་དོན་གཅོད་པ་བློ་བཟང་ཚེ་བརྟན་ལགས་ལྷན་དུ་གླེང་མོལ་ཞུས་པའི་ལེ་ཚན་འདི་ནས་མཇུག་སྒྲིལ་ཞུ་གི་ཡིན། ང་ཚོའི་ལེ་ཚན་འདི་ནང་ཕེབས་བྱས་བཀའ་མོལ་ལྷུག་པོ་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ།
ལགས་སོ་ཐུགས་རྗེ་གནང་ལགས།
ཐེངས་འདིའི་ལས་རིམ་མཇུག་བསྡོམས་མ་ཞུས་གོང་གསར་འགྱུར་སྙིང་བསྡུས་ཁག་ཅིག་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་གཉིས་ནས་སྙན་སྒྲོན་ཞུ་བ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་ཆོས་དེ་མིའི་སེམས་ནང་ཞི་བདེ་སྐྲུན་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་རེད་ཅེས་མི་དམངས་མཇལ་ཁའི་སྐབས་སུ་བཀའ་གནང་འདུག། Buddha Dharma, I think quite useful to maintain our peace of mind.
དེ་ཡང་ཁེ་ས་སྤྱི་ཚེས་ཉི་ཤུ་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་དུ་རྒྱ་གར་བ་མཇལ་ཁ་བཅར་མཁན་ཞིག་ལ་ནང་ཆོས་དེ་མིའི་སེམས་ནང་ཞི་བདེ་བསྐྲུན་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་དང་དེ་ནང་བཞིན་ནང་ཆོས་དེ་མིའི་བློ་རྒྱ་འཕེལ་ཡས་ཐོག་ཏུ་ཡང་ཕན་ཐོགས་ཆེན་པོ་ཡོད་པ་ནི་དཀའ་ངལ་གང་འདྲ་ཞིག་འཕྲད་ཀྱང་ནང་ཆོས་ཀྱི་ཐོག་ལ་བསམ་བློ་བཏང་བ་ཡིན་ན་དངོས་ཡོད་ཀྱི་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་རེད་ཅེས་བཀའ་གནང་འདུག།
ཡང་བོད་དོན་ཆེད་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བཞིན་པ་འཇམ་དབྱངས་བསྟན་འཛིན་ལགས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་བསམ་ཡས་གླིང་བོད་མིའི་གཞིས་སྒར་ནང་ཕེབས་འབྱོར་སྐབས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ས་གནས་བདེ་དོན་དབུས་པའི་བོད་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཉིན་ལྔའི་རིང་ཨ་རིའི་རྒྱལ་སའི་ནང་གི་གཞུང་འབྲེལ་འཚམས་གཟིགས་ལེགས་པར་གྲུབ་པའི་རྗེས་ཕྱི་ཚེས་ཉི་ཤུའི་ཕྱི་དྲོ་ཝཱ་ཤིང་ཏོན་ཏི་སི་ནས་མེ་འཁོར་བརྒྱུད་ནིའུ་ཡོག་ཏུ་ཕེབས་འབྱོར་བྱུང་མ་ཐག་ས་གནས་དེར་རྒྱ་ནག་གི་གནད་དོན་དབྱེ་ཞིབ་གནང་མཁན་མཁས་དབང་ཞིག་དང་མཇལ་འཛོམས་ཀྱིས་བོད་དོན་སྐོར་གླེང་གནང་འདུག་ནིའུ་ཡོག་དང་ནིའུ་ཇེ་སིའི་ས་གནས་བོད་རིགས་ཚོགས་པས་ཇི་ལྟར་གྲ་སྒྲིག་གནང་བ་བཞིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེ་རིང་ནིའུ་ཡོག་ཕུན་ཚོགས་སྡེ་བཞི་གླིང་ཚོགས་ཁང་དུ་སྔ་དྲོའི་ཆུ་ཚོད་དགུ་པ་ནས་དང་པོ་བར་མི་མང་ལ་བཀའ་སློབ་དང་དྲི་བ་དྲིས་ལན་གནང་རྒྱུ་ཡིན་པ་རེད་བཞག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་ཉི་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ལགས་དང། ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།